རྒྱལ་སྤྱིའི་ཀི་རི་ཀེཊ་ཀྱི་དབྱུག་རྩེད་སྤོ་ལོའི་སྤྱི་ཁྱབ་ཁང་གི་རྩེད་འགྲན་གྱི་ཐོག་སྟངས་འཛིན་བྱེད་མཁན་རྩེད་མོ་བའི་བར་དཔང་གི་ཚོགས་ཆུང་ཞིག་ཡོད་ན་ཡང་ད་རེས་དམིགས་བསལ་བྱས་ཏེ་རྡ་རམ་ས་ལར་གནས་བཞུགས་སུ་ཡོད་པའི་བོད་མིའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་གདན་ཞུ་ཕུལ་ཡོད་པར་བཀའ་བཞེས་བཟང་པོ་སྨིན་སྩལ་བྱུང་ཡོད་པ་རེད་འདུག་གོང་ཞུས་ལྷན་ཁང་དེའི་དཔོན་རིགས་ཤིག་གིས། དབྱུག་རྩེད་སྤོ་ལོའི་མཐའ་གནོན་འགྲན་བསྡུར་གྱི་སྐབས་རྒྱལ་ཁབ་ཕན་ཚུན་གྱི་རྩེད་འགྲན་པ་ཚོའི་དབར་འཁྲུག་རྩོད་ཡོང་རྒྱུའི་བློ་འཚབ་ཆེན་པོ་བྱུང་བའི་རྗེས། ང་ཚོ་རྩེད་འགྲན་གྱི་འབྲེལ་ཡོད་ལས་བྱེད་དབར་རྩེད་འགྲན་ལྷིང་པོ་ཡོང་ཐབས་སུ་ཐབས་ཤེས་ཇི་ཡོད་སྐོར་གྲོས་བསྡུར་བྱེད་པའི་སྐབས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཏཱ་ལའི་བླ་མ་ལས་ལྷག་པའི་དམིགས་བསལ་སྐུ་མགྲོན་གཞན་མེད་པའི་ཐག་གཅོད་བྱུང་བ་མ་ཟད། ྋགོང་ས་མཆོག་བཞུགས་སྒར་དུ་བཞུགས་གདན་འཇགས་མུས་ཡིན་པར་བརྟེན་རྩེད་འགྲན་གྱི་ཐོག་ཕེབས་སྟབས་བདེ་བོ་ཡོད་པའི་ཆ་ནས་རྒྱལ་སྤྱིའི་དབྱུག་རྩེད་སྤོ་ལོའི་སྤྱི་ཁྱབ་ལྷན་ཁང་ནས ྋགོང་ས་ཏཱ་ལའི་བླ་མ་མཆོག་ལ་གདན་ཞུ་ཕུལ་བ་ཡིན་ཞེས་འབྲེལ་ཡོད་དཔོན་རིགས་ཀྱིས་བརྗོད་ཡོད་འདུག། རྒྱ་གར་གཞུང་གི་བློན་ཆེན་ཟུར་པ་སྐུ་ཞབས་ཤ་ཤི་ཐ་རུར་མཆོག་ནས་རྒྱ་ནག་གཞུང་ནས ྋགོང་ས་མཆོག་ཨ་རུ་ན་ཅལ་མངའ་སྡེར་ཆིབས་བསྒྱུར་གནང་རྒྱུ་སྐྱོན་བརྗོད་བྱས་པ་དེར་ངོ་རྒོལ་གནང་འདུག་དེ་ཡང་ཨ་རུ་ན་ཅལ་མངའ་སྡེའི་གཞུང་དམངས་གཉིས་ནས་ཇི་ལྟར་གསོལ་འདེབས་ཞུས་པ་བཞིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཟླ་བ་རྗེས་མའི་ནང་བྱང་ཤར་ཨ་རུ་ན་ཅལ་མངའ་སྡེའི་ནང་ཆིབས་བསྒྱུར་གྱིས་མཛད་འཕྲིན་བསྐྱངས་གནང་འཆར་ཡོད་པའི་གནས་ཚུལ་གསར་འགྱུར་བརྒྱུད་ལམ་ཁག་ནང་ཐོན་པའི་རྗེས་སུ་རྒྱ་ནག་གཞུང་ཁོང་ཁྲོ་ལངས་ཏེ་རྒྱ་གར་གཞུང་ལ་སྐྱོན་བརྗོད་བྱས་ཡོད་པ་རེད་དཔེར་ན་ཉི་མ་ཁ་ཤས་གོང་རྒྱ་ནག་གི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པས་རྒྱ་གར་གཞུང་ནས་ང་ཚོའི་ངོས་ནས་ཡུལ་གཉིས་ཀྱི་ས་མཚམས་ཀྱི་གནད་དོན་དེ་ཚོར་སྣང་ཤུགས་ཆེ་ཡོད་པའི་རྩོད་གཞི་ཅན་གྱི་ས་ཁུལ་དུ་ཏཱ་ལའི་བླ་མ་བསྐྱོད་ཆོག་པའི་ཆོག་མཆན་སྤྲད་པ་དེར་ང་ཚོ་བློ་འཚབ་དང་བཅས་ངོ་རྒོལ་ཡོད། ཏཱ་ལའི་ཤོག་ཁག་ནས་རྒྱུན་རིང་ཁ་བྲལ་གྱི་ལས་འགུལ་སྤེལ་བཞིན་ཡོད་པ་དེ་དག་ངོས་འཛིན་ཐུབ་པ་དགོས་ཀྱི་རེད་ཅེས་བཤད་དེ་རྒྱ་གར་གཞུང་ལ་སྐྱོན་བརྗོད་བྱས་ཡོད་པ་རེད། གནད་དོན་འདིའི་སྐོར་རྒྱ་གར་གྱི་ཀོང་རེ་སི་གཞུང་གི་སྐབས་ཕྱི་སྲིད་བློན་ཆེན་གནང་མྱོང་མཁན་སྐུ་ཞབས་ཤ་ཤི་ཐ་རུར་མཆོག་ལ་གསར་འགོད་པས་དགོངས་ཚུལ་བཀའ་འདྲི་ཞུས་པའི་སྐབས་ཁོང་གིས། ང་ཚོས ྋགོང་ས་ཏཱ་ལའི་བླ་མ་མཆོག་ཆབ་སྲིད་ཀྱི་དབུ་ཁྲིད་ཞིག་ལ་ངོས་འཛིན་ཞུ་གི་ཡོད་མ་རེད། ཡིན་ནའང་ཁོང་ཆོས་ཕྱོགས་ཀྱི་དབུ་ཁྲིད་ཞིག་ཡིན་པར་གུས་བརྩི་ཞུ་གི་ཡོད་ལ་ནང་པའི་དབུ་ཁྲིད་ཞིག་ཡིན་པའི་ཆ་ནས་གདན་འདྲེན་ཞུ་རྒྱུ་ནི་ང་ཚོའི་ཐོབ་ཐང་རེད། དེ་འདྲ་ཡིན་དུས་རྒྱ་ནག་གི་ངོས་ནས་དེར་ངོ་རྒོལ་བྱས་པ་ནི་སྐབས་དོན་དང་འབྲེལ་བ་མེད་པའི་སྐྱོན་བརྗོད་བྱས་པ་ཞིག་རེད་ཅེས་གསུངས་འདུག་ཡང། གོང་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཀྱང་གནད་དོན་འདིའི་ཐོག་རྒྱ་གར་གྱི་གསར་འགོད་པས་བཅར་འདྲི་ཞུས་པའི་སྐབས་བཀའ་ལན་གནང་བར། ངོས་རང་ཨ་རུ་ནཱ་ཅལ་བསྐྱོད་རྒྱུར་རྒྱ་གར་གཞུང་གི་འབྲེལ་ཡོད་ཚོར་ཐུགས་སྟབས་མ་བདེ་བ་ཆགས་ཀྱི་ཡོད་ན་ཕེབས་ཀྱི་མིན་ཞེས་བཀའ་འདྲི་ཞུས་པའི་སྐབས་རྒྱ་གར་གཞུང་གི་འབྲེལ་ཡོད་ཚོས། དེ་འདྲའི་གནས་ཚུལ་གང་ཡང་མི་འདུག་ཅེས་གསུངས་པར་བརྟེན་ད་ཆ་ཟླ་བ་རྗེས་མ་ངོས་རང་ཁུལ་དེར་བསྐྱོད་རྒྱུ་ཡིན་ཞེས་གསུངས་ཏེ་རྒྱ་ནག་གཞུང་གི་ལྟ་བ་མཁྲེགས་བཟུང་ཅན་གྱི་མི་སྣ་ཁ་ཤས་ནས་འདི་ལྟར་ཤོད་ཀྱི་ཡོད་རེད་ཅེས་ཀྱང་བཀའ་གནང་འདུག། བྱང་ཀོ་རི་ཡས་ཉེ་དུས་མེ་ཤུགས་འཕུར་མདེལ་ཚོད་ལྟ་བྱས་པར་ལམ་ལྷོངས་བྱུང་མི་འདུག་བྱང་ཀོ་རི་ཡས་དེ་རིང་བྱང་ཀོ་རི་ཡའི་ཤར་ངོས་མཚོ་གླིང་ནས་སླར་ཡང་མེ་ཤུགས་འཕུར་མདེལ་ཞིག་བཏང་བར་སྐར་ཆ་ཁ་ཤས་ལས་མ་འགོར་བར་འབར་གས་ཀྱིས་ཚོད་ལྟ་ལམ་ལྷོངས་བྱུང་མེད་པ་ཨ་རིའི་ཞི་བདེ་རྒྱ་མཚོའི་དམག་སྤྱི་ཁང་གི་མགྲིན་ཚབ་པས་གསལ་སྟོན་བྱས་ཡོད་པ་དང་ལྷོ་ཀོ་རི་ཡའི་ཕྱོགས་ནས་ཀྱང་ད་རེས་བྱང་གིས་མེ་ཤུགས་འཕུར་མདེལ་བཏང་བ་ལམ་ལྷོངས་མ་བྱུང་བ་དེའི་ཐོག་ནས་རྒྱུན་གཏན་ལྟར་ལེགས་འགྲུབ་ཡོང་གི་མེད་པ་ཞལ་འཆེས་བྱས་ཡོད་པ་རེད། དེར་བརྟེན་ད་རེས་བྱང་ཀོ་རི་ཡས་མེ་ཤུགས་འཕུར་མདེལ་བཏང་བ་དེ། མེ་ཤུགས་འཕུར་མདེལ་གྱི་རིགས་གང་ཞིག་ཡིན་པ་ཨ་རི་དང་ལྷོ་ཀོ་རི་ཡས་གསལ་བཤད་བྱས་མེད་པར་ད་ཐེངས་མེ་ཤུགས་འཕུར་མདེལ་དེའི་ཐད་མུ་མཐུད་དབྱེ་ཞིབ་བྱེད་དགོས་པ་ཨ་རི་དང་ལྷོ་ཀོ་རི་ཡ་གཉིས་ཀས་ཞལ་འཆེས་བྱས་ཡོད་པ་རེད། རྡུལ་ཕྲན་གོ་མཚོན་ལྡན་པའི་བྱང་ཀོ་རི་ཡས་འདི་ཟླའི་གོང་ཙམ་དུ་མེ་ཤུགས་འཕུར་མདེལ་བཏང་བ་དེའི་ནང་ནས་འཕུར་མདེལ་གསུམ་བརྒྱབ་ས་འདི་ཨ་རིའི་མནའ་འབྲེལ་ཉི་ཧོང་གི་འཁྲིས་ལ་ཡིན་པས་འཁྲུག་རྐྱེན་སློང་གཞི་ཞིག་ཡིན་པ་གསལ་བར་མངོན་གྱི་ཡོད་ཅིང། དེ་དུས་ལྷོ་ཀོ་རི་ཡ་དང་ཨ་རི་གཉིས་པོ་མཉམ་འབྲེལ་གྱི་ཐོག་ནས་དམག་དོན་སློབ་སྦྱོང་གཞི་རྒྱ་ཆེན་པོ་ཞིག་བྱེད་བཞིན་པ་དང་སྐབས་ཏག་ཏག་འཁེལ་བ་དང་ཨ་རི་དང་ལྷོ་ཀོ་རི་ཡའི་དམག་སྦྱོང་བྱེད་བཞིན་པ་འདིར་བྱང་ཀོ་རི་ཡ་ཁོང་ཁྲོ་ཆེན་པོ་བྱས་ཏེ། བཙན་འཛུལ་བྱེད་རྒྱུའི་སྦྱོང་བརྡར་བྱེད་ཀྱི་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད་འདུག། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འབྲེལ་མཐུད་འགན་འཛིན་མཆོག་ནས་དབུས་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་རྒྱལ་སྤྱིའི་སྡིངས་ཆའི་སྟེང་བོད་དོན་གླེང་སློང་བྱེད་ཕྱོགས་ཀྱི་ཐབས་ཇུས་སྐོར་ལམ་སྟོན་གནང་འདུག་འདི་ག་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ལ་རྟེན་གཞི་བྱས་པའི International Campaign འམ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འབྲེལ་མཐུད་འགན་འཛིན Kate Saunders ཉེ་ཆར་བཞུགས་སྒར་རྡ་རམ་ས་ལར་ཕེབས་པའི་སྐབས་སུ་དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་དྲུང་ཆེ་ཤར་གླིང་ཟླ་སྒྲོན་ལགས་དང་གཞན་ཡང་འབྲེལ་ཡོད་ལས་བྱེད་ཁག་ཅིག་དང་ལྷན་དུ་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་རྒྱལ་སྤྱིའི་སྡིངས་ཆའི་སྟེང་བོད་ཀྱི་གནད་དོན་གླེང་ཕྱོགས་ཐོག་གྲོས་བསྡུར་གནང་ཡོད་པ་རེད། སྐབས་དེར་ཁོང་གིས། རྒྱལ་སྤྱིའི་འགྱུར་འགྲོས་དང་བསྟུན་ནས་གནས་ཚུལ་མཁོ་སྒྲུབ་དང་དྲིལ་བསྒྲགས་བྱེད་ཕྱོགས་ལ་འགྱུར་བ་གཏོང་དགོས་རྒྱུ་གལ་ཆེན་པོ་ཡིན་པ་དང་ལྷག་པར་དུ་དེང་སང་སྤྱི་ཚོགས་དྲ་ལམ་བརྒྱུད་ནས་གནས་ཚུལ་སྤེལ་རྒྱུའི་དར་རྒྱས་ཆེན་པོ་ཡོད་པའི་དུས་ཚོད་འདིར་གོ་སྐབས་ལེན་ཐུབ་པ་བྱེད་དགོས་རྒྱུ་གལ་ཆེན་པོ་ཡིན་པ་དང་ཡང་སྔར་ལམ་ལྟར་མ་ཡིན་པར་རྒྱལ་སྤྱིའི་སྤྱི་ཚོགས་ཀྱི་གནས་སྟངས་དང་དོ་དབྱིངས་ལ་གཞིགས་པའི་བོད་ཀྱི་ནང་པའི་ཆོས་ཀྱི་ཐོག་ནས་འཛམ་གླིང་ལ་ཕན་ཐོགས་ཡོང་ཐབས་དང་ད་ག་ནང་བཞིན་བོད་ནང་གི་ཁོར་ཡུག་དང་བོད་པའི་རིག་གཞུང་དང་ངོ་བོ་སྲུང་སྐྱོབ་ཡོང་ཐབས་སུ་ལས་དོན་སྤེལ་ཕྱོགས་ཐོག་ལ་གོ་རྟོགས་ཤུགས་ཆེ་ཙམ་སྤེལ་ཐབས་བྱེད་དགོས་ཀྱི་རེད་ལ་དེས་རྒྱལ་སྤྱིའི་ཐོག་ནས་བོད་ཀྱི་དཀའ་རྙོག་སེལ་ཐབས་སུ་མང་ཚོགས་ནས་དོ་སྣང་ཡང་ཆེ་བ་ཡོང་ཐུབ་པའི་རེ་བ་ཡོད་ཅེས་གསུངས་ཏེ་གང་ལྟར་རྒྱ་ནག་གཞུང་ནས་བོད་ནང་གི་བོད་མི་ཚོའི་ཐོག་སྲིད་ཇུས་འཛིན་སྟངས་ལ་གཞིགས་པས་བོད་པའི་ངོས་ནས་ཀྱང་རྒྱལ་སྤྱིའི་སྡིངས་ཆའི་ཐོག་ཁ་གཏད་གཅོག་ཐབས་ཀྱི་ཐབས་ཇུས་འཛིན་དགོས་རྒྱུ་རེད་ཅེས་གསུངས་འདུག་གསར་འགྱུར་སྙན་སྒྲོན་ཞུས་ཟིན་པ་ཡིན་གཤམ་ལ་གཏམ་གླེང་གི་ལེ་ཚན་འདི་གསན་རོགས་གནང།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག RFA ཚེག ORG དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་ཁྱེད་རྣམ་ཚོས་གསུང་འདོད་ཡོད་པའི་གནད་དོན་ཁག་རེས་གཟའ་ཟླ་བ་ནས་པ་སངས་བར་དུ་ཨ་རིའི་རྒྱལ་ས་ཝ་ཤིང་ཏོན་གྱི་སྔ་དྲོའི་ཆུ་ཚོད་བཅུ་པ་ནས་བཅུ་གཅིག་བར་དུ་འབྲེལ་བ་གནང་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་དེ་ཡང་གཏམ་གླེང་ཞལ་པར་གྱི་ལེ་ཚན་འདི་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། དེ་རིང་གི་ང་ཚོའི་གཏམ་གླེང་ཞལ་པར་གྱི་ལེ་ཚན་འདིའི་ནང་ལོགས་ལ་རྒྱལ་མཆོག་སྐུ་ཕྲེང་རིམ་བྱོན་གྱི་ཡང་མཛད་རྣམ་ངོ་སྤྲོད་ཞུ་རྒྱུའི་ཁྲོད་ནས་དེ་རིང་གི་ང་ཚོའི་གཏམ་གླེང་ཞལ་པར་ལེ་ཚན་འདིའི་ནང་ལོགས་ལ་རྒྱལ་མཆོག་སྐུ་ཕྲེང་གཉིས་པ་དགེ་འདུན་རྒྱ་མཚོ་མཆོག་གི་མཛད་རྣམ་ངོ་སྤྲོད་ཞུ་གི་ཡིན་ལ་ད་སྔར་རྒྱུན་བཞིན་སོ་ང་ཚོའི་གཏམ་གླེང་ཞལ་པར་གྱི་ལེ་ཚན་འདིའི་ནང་ལོགས་ལ་ཡང་བཞུགས་སྒར་རྡ་རམ་ས་ལར་ཡོད་པའི་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་གདན་འདྲེན་ཞུས་ཡོད་ལ་སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་ཡིན་པ་ཡིན་ན་དགའ་ལྡན་ཕོ་བྲང་གི་གསུང་འབུམ་ཕྱོགས་སྒྲིག་སྡེ་ཚན་ནང་ལོགས་ལ་ད་ལྟ་ནི་ཕྱག་ལས་གནང་བཞིན་པ་གཅིག་གི་བྱེད་གི་ཡོད་ལ་དེ་རིང་ང་ཚོའི་གཏམ་གླེང་ཞལ་པར་གྱི་ལེ་ཚན་ནང་ལོགས་ལ་སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་བསྐྱར་དུ་ཕེབས་པར་ཐུགས་རྗེ་ཆེ་ཞུ་གི་ཡིན། ཨོ་ཐུགས་རྗེ་གནང་སྒྲོལ་དཀར་ལགས། ལགས་སོ། ད་སྐུ་ཞབས་དེ་རིང་ང་ཚོའི་ལེ་ཚན་ནང་ལོགས་ལ་གསན་མཁན་རྣམ་པ་ཚོ་ཡང། རྒྱལ་མཆོག་སྐུ་འཕྲེང་གཉིས་པ་དགེ་འདུན་རྒྱ་མཚོ་མཆོག་གི་ཡ་མཛད་རྣམ་ང་ཚོའི་གསན་མཁན་རྣམ་པ་ཚོ་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན་ཐོག་མར་ཡང་རྒྱལ་མཆོག་སྐུ་འཕྲེང་གཉིས་པ་དགེ་འདུན་རྒྱ་མཚོ་མཆོག་ཡིན་པ་ཡིན་ན་བོད་ཀྱི་གཙང་ཁུལ་དུ་སྐུ་འཁྲུངས་པ་དང་ཡང་རྒྱལ་མཆོག་སྐུ་འཕྲེང་དང་པོ་བོད་ཀྱི་གཙང་ཁུལ་ལ་རེད་དེ་ཡིན་ནའི་ལས་ཡ་འབྲོག་པའི་ཁྱིམ་ཚང་ཅིག་ཆགས་གནང་གི་ཡོད་ས་རེད་ད་ལྟ་ཡིན་པ་ཡིན་ན་ཡང་རྒྱལ་མཆོག་སྐུ་འཕྲེང་གཉིས་པ་དེ་དམིགས་བསལ་ཡང་ང་རང་ཚོ་བོད་པའི་ད་སོ་ནམ་པའི་ཁྱིམ་ཚང་ཅིག་རེད་ཤག་ལ་ད་ཡིན་ནའི

དེ་འདི་ལྟར་རྒྱལ་བ་དགེ་འདུན་རྒྱ་མཚོའི་འཁྲུངས་ས་འདི་ང་ཚོ་བོད་ཆོལ་ཁ་གསུམ་གྱི་ནང་ནས་དབུས་གཙང་དམ་པ་ཆོས་ཀྱི་ཆོལ་ཁ་ད་དབུས་གཙང་གཉིས་ཀྱི་ནང་ནས་ཨ་ནི་གཙང་ཡང་འཁེལ་གྱི་ཡོད་རེད་ད་ང་ཚོ་དབུས་གཙང་ལ་ཡང་དུས་རྒྱུན་ཡོངས་གྲགས་དབུས་གཙང་རུ་བཞི་བྱས་གསུངས་ཟིག་ཡོད་པ་ནང་བཞིན་གྱི་ད་དབུས་ལ་ཡང་དབུ་རུ་དང་གཡོ་རུ་ཨ་ནི་གཙང་ལ་རུ་ལག་དང་ད་ལྟ་གཡས་རུ་བྱས་ཏེ་རུ་གཉིས་ཡོད་པའི་ནང་ལ་ནས་ད་གཙང་གི་གཡས་རུའི་ཁོངས་གཏོགས་ལ་ཡང་འཁྲུངས་པ་འདི་ཆགས་ཀྱི་ཡོད་རེད། གཙང་གཡས་རུ་ཁོངས་གཏོགས་ནས་ད་ལུང་པའི་མིང་ལ་དེང་སང་བྱས་པ་ཡིན་ན་ང་ཚོ་རྟ་ནག་ཟེར་དེ་དེ་གཞིས་ཀ་རྩེ་ཕྱོགས་ཅིག་དེ་དེ་ད་ཁ་སང་ངོ་སྤྲོད་ཞུས་པ་ནང་བཞིན་རྒྱལ་བ་དགེ་འདུན་གྲུབ་པ་སྐུ་ཕྲེང་དང་པོ་དེ་གཙང་གི་འབྲོག་པའི་ཁྱིམ་ཚང་ཞིག་ལ་ཡང་སྐུ་འཁྲུངས་པ་རེད་ད་ད་རེས་སྐུ་ཕྲེང་གཉིས་པ་དེ་སོ་ནམ་པ་ང་ཚོ་ཞིང་པའི་ཁྱིམ་ཚང་ཞིག་ལ་ཡང་སྐུ་འཁྲུངས་ཨ་ནི་སྐབས་དེ་དུས་ད་སོ་ནམ།

དགུང་ལོ་བདུན་ལ་ཕེབས་དུས་ཡང་སྲིད་ལ་གདན་འདྲེན་ཞུས་གནང་བཞག་ལ། ཡང་སྲིད་གདན་འདྲེན་མ་ཞུ་གོང་ལ་ཡབ་ཡུམ་གཉིས་ཀྱིས་མཚན་གསོལ་གནང་ཡ་དེ་སངས་རྒྱས་འཕེལ་ཞུས་གནང་གི་ཡོད་ས་རེད་པ། ཧོ་ད་ག་རེད་ད་ཡབ་ཡུམ་གཉིས་ཀྱི་ད་སྲས་ལ་ཡང་སྐུ་འཁྲུངས་པ་ཙམ་མ་ཟད་ཨ་ནི་སྐབས་དེ་དུས་ཀྱི་ད་སྐུ་ན་ཆུང་ཆུང་གི་སྐབས་ལ། མཚན་ལ་ཡང་སངས་རྒྱས་འཕེལ་ཞེས་ཞུ་གི་ཡོད་རེད་ནས་དགུང་ལོ་གསུམ་དང་བཞི་ད་ལོ་གཉིས་རིང་ལ་ཨེ་ནི་སྐབས་དེ་དུས་ཀྱི་ཁོ་རང་དེ་ད་རྟ་ནག་གི་ཕྱོགས་ལ་ཡང་ད་ལ་ཤོ་མོ་ལུང་རི་ཁྲོད་ཟེར་དེ་ལ་བཞུགས་ཨེ་ནི་ཞུ་གི་ཙང་མ་ཟད་དགུང་ལོ་ཆུང་ཆུང་རེད་དེ་དགུང་ལོ་ཆུང་ཆུང་སྐབས་ནས་ད་དམིགས་བསལ་གྱི་ཅིག་ཁར་སོ་རེ་མ་ཇག་གསུམ་ནང་ཡང་སོང་སོང་ཟོ་ལ་བེད་དེ་རང་བཞིན་གྱི་ཐོལ་བྱུང་ད་ད་བསམ་ནས་བཏབ་ནས་གསུམ་ལོ་ད་ཡང་ཐོལ་བྱུང་གསུང་གསུང་དེ་དགུང་ལོ་གསུམ་སྐབས་ནས་དེ་ད་ད་ཡང་དེ་འདྲའི་ཐོལ་བྱུང་ལ་ཡང་གསུང་མཁན་དེ་འདྲའི་མཁས་པ་ཆེན་པོ་བྱུང་བ་རེད་ལྷག་པར་དུ་ད་དགུང་ལོ་ཆུང་ཆུང་སྐབས་ལ་ཡིན་དུས་ཨེ་ནི་ཡབ་དེ། གསང་སྔགས་གསར་རྙིང་གི་བསྟན་པའི་བདག་པོ་དེ་འདྲ་ཞིག་ཆགས་ཀྱི་ཡོད་རེད་མཚན་ལ་རྡོ་རྗེ་འཆང་ཀུན་དགའ་རྒྱལ་མཚན་ཞེས་ཞུ་གི་ཡོད་པ་ཡིན་ཙང་དགུང་ལོ་ཆུང་ཆུང་སྐབས་ལ་ཡབ་ཀྱི་དཔོན་གཡོག་གྲོས་མཆན་ཧ་ཅང་གི་དགུང་ལོ་ཆུང་ཆུང་སྐབས་ནས་དམིགས་བསལ་གྱི་རིག་པ་རྣོ་པོ་དང་དེ་འདྲས་ཀྱི་དམིགས་བསལ་ཁྱད་དུ་འཕགས་པ་དེ་འདྲས་ཡོད་པ་ཡིན་ཙང་དེའི་རྗེས་ལ་ཡབ་ཀྱི་དཔོན་གཡོག་འགྲོན་པའི་རྗེས་ལ་ཡང་ད་ལྟ་ཀརྨ་པའི་གསང་སྔགས་ཀྱི་གཞུང་ལ་སོགས་པ་འདི་འདྲ་ལ་ཡང་གསན་བསམ་སློབ་གཉེར་གནང་བ་འདི་འདྲའི་ལོ་རྒྱུས་ཡོད་རེད་ལ། ད་ཨོ་ལགས་སོ་ལགས་སོ་བྱས་ཙང་ད་དགུང་ལོ་བདུན་ལ་ནི་ཕེབས་པའི་སྐབས་ལ་རྒྱལ་མཆོག་སྐུ་འཕྲེང་དང་པོའི་ནི་ཡང་སྲིད་ལ་ངོས་འཛིན་གནང་རྗེས་ད་རྒྱལ་མཆོག་སྐུ་འཕྲེང་གཉིས་པ་དགེ་འདུན་རྒྱ་མཚོ་ཞེས་བྱས་འདུག་ཟེར་བྱུང་གནང་ཡོད་རེད་ད་ཡིན་ན་སྐབས་དེ་དུས་ཀྱི་སྤྱི་ཚོགས་ཀྱི་གནས་སྟངས་དང་དེ་གས་ཀྱི་ཐོག་ལ་ཆ་བཞག་པས་ན་ཡང་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་དེ་སྔ་རྒྱལ་རབས་ལོ་རྒྱུས་ངོ་སྤྲོད་ཅིག་གནང་པའི་སྐབས་ལ་ཆིག་སྟོང་བཞི་བརྒྱ་བདུན་ཅུ་དོན་དགུའི། ལོའི་སྐབས་དེ་དུས་ཀྱི་ད་རྒྱལ་མཆོག་སྐུ་འཕྲེང་གཉིས་པ་དགེ་འདུན་རྒྱ་མཚོ་ངོས་འཛིན་གནང་བ་དང་ད་དེའི་སྐབས་ཀྱི་སྤྱི་ཚོགས་ཀྱི་གནས་སྟངས་ཀྱི་ཡང་ཟུར་ཅིག་འདུག་ཟེར། ངོ་སྤྲོད་ཅིག་གནང་བཞག་ད་སྐབས་དེ་དུས་ཀྱི་སྤྱི་ཚོགས་ཐོག་ལ་ཡིན་ན་ཆོས་བརྒྱུད་ཕན་ཚུན་གྱི་གཅིག་གི་འགྲན་བསྡུར་དང་དེ་འདྲའི་མང་པོ་ཤུགས་ཆེ་གི་ཆགས་ཀྱི་ཡོད་ཟེར་ལ་སྐབས་དེ་དུས་ཀྱི་སྤྱི་ཚོགས་ཀྱི་ཟུར་ཆ་གཅིག་འབྲེལ་བཤད་གནང་བ་ཅིག་ཡོད་དེ་ཅིག་ཡང་གསན་མཁན་རྣམ་པ་ཚོར་ངོ་སྤྲོད་ཅིག་ཞུ་བ་ཡིན། ཐམས་ཅད་མཁྱེན་པ་དགེ་འདུན་གྲུབ་པའི་ཡང་སྲིད་དུ་ངོས་འཛིན་ཞུས་ཏེ་བཀྲ་ཤིས་ལྷུན་པོའི་གདན་སར་ཕེབས། དེ་ནས་རིན་སྤུངས་པའི་ས་སྐྱོང་དོན་ཡོད་རྡོ་རྗེ་བཙན་བྱུས་རྒྱུག་པའི་སྐབས་ལ་བརྟེན། ཁོང་གི་ཞུ་ངོ་བཞིན། ཀརྨ་པ་ཆོས་གྲགས་རྒྱ་མཚོ་ལྷ་ལྡན་གཙུག་ལག་ཁང་དུ་དགེ་འདུན་གྱི་སྡེ་ཞིག་འཛུགས་གནང་མཛད་བཞེད་ཀྱང། སྡེ་པ་སྣེའུ་པས་དང་ལེན་མ་ཞུས་པའི་རྐྱེན་གྱིས་ས་ཕག་ཆིག་སྟོང་བཞི་བརྒྱ་བདུན་ཅུ་དོན་དགུའི་ལོར་ལྷ་སའི་ཐོད་དུ་ས་ནག་མར་ཀརྨ་ཆོས་སྡེ་གསར་འདེབས་མཛད་པར་བརྟེན་སེ་འབྲས་ནས་སེར་དམག་ལངས་ཏེ་ཉི་མ་གཅིག་ལ་རྩ་བཤིག་བཏང་བ་དང་ཀརྨ་པ་ཆོས་གྲགས་རྒྱ་མཚོ་སྟོང་སྐོར་ཡང་ལྷ་སའི་གཙུག་ལག་ཁང་དུ་བྲོས་ཕེབས་དགོས།

སྐུ་འཕྲེང་དང་པོའི་ཨེ་ནས་ཡང་སྲིད་ལ་ཡང་ངོས་འཛིན་གནང་བ་རེད་ཅེས་ག་འདྲ་ད་ལོ་ཚིགས་དེ་ཏོག་ཙམ་མ་མཐུན་པ་ཡོང་གི་འདུག་འདི་ད་ངོས་འཛིན་གནང་པའི་སྐོར་དེ་རེད། དེ་ནས་དགུང་ལོ་བརྒྱད་ལ་ཕེབས་པའི་སྐབས་ལ་ད་སྤྱི་ལོ་བྱས་པ་ཡིན་ན་ཆིག་སྟོང་བཞི་བརྒྱ་བརྒྱད་ཅུ་གྱ་གསུམ་ལོ་ལ་འཁེལ་གྱི་ཡོད་རེད་དེ་དུས་ཨེ་ནས་བཀྲ་ཤིས་ལྷུན་པོ་ལ་ཡང་ཕེབས་བྱས་སྐབས་དེ་དུས་བཀྲ་ཤིས་ལྷུན་པོའི་ད་གདན་ས་པ་དེ་ཡིས་པཎ་ཆེན་ལུང་རིགས་རྒྱ་མཚོ། གིས་ཡོད་རེད་དེ་ཡིན་དུས་པཎ་ཆེན་ལུང་རིགས་རྒྱ་མཚོ་དང་ཐོག་མ་མཇལ་འཕྲད་ཞུས་ཨ་ནི་དགུང་ལོ་བཅུ་ལ་ཕེབས་པའི་སྐབས་ལ། ད་ལྟ་པཎ་ཆེན་ལུང་རིགས་རྒྱ་མཚོའི་དྲུང་ནས་ཨ་ནི་རབ་བྱུང་གི་སྡོམ་པ་ཞུས་པ་འདི་འདྲ་ཆགས་ཀྱི་ཡོད་རེད་དེ་ཡིན་དུས་ཡང་དུས་ཚོད་ལ་ཏོག་ཙམ་གསུང་སྟངས་མི་འདྲ་བ་ཁ་ཤས་ཡོང་གི་འདུག་དཔེར་ན་གངས་ཅན་མཁས་གྲུབ་རིམ་བྱོན་གྱི་མིང་མཛོད་གཞི་བཞག་བྱས་པ་ཡིན་ན་ནི། དགུང་ལོ་བཅུ་གཅིག་ལ་ཕེབས་པའི་སྐབས་ལ་ཨ་ནི་རྒྱལ་བ་སྐུ་ཐོག་གོང་མ་གཅིག་དགེ་འདུན་གྲུབ་པའི་ཡང་སྲིད་ལ་ཨ་ནི་ངོས་འཛིན་བྱས་ཨེ་ཤི་ནས་བཀྲ་ཤིས་ལྷུན་པོ་ལ་གདན་འདྲེན་ཞུས་ནས་བཀྲ་ཤིས་ལྷུན་པོའི་གདན་ས་ལ་བསྐོས་པ་དེ་འདྲའི་འཁོད་བཞག་དེ་ནང་བཞིན་ད་དགུང་ལོ་བཅུ་གཉིས་ལ་ཕེབས་པའི་སྐབས་ལ་ཨེ་ནི་ད་ལྟ་པཎ་ཆེན་ལུང་རིགས་རྒྱ་མཚོའི་དྲུང་ནས་ཨེ་ནི་དགེ་ཚུལ་གྱི་སྡོམ་པ་བཞེས་པ་རེད་ཨེ་ནི་དེའི་རྗེས་ལ་ཡང་ཨེ་ནི་དུས་ཚོད་ད་རིང་པོ་མ་ཕྱིན་པའི་རྗེས་ལ་ཡང་ཨེ་ནི་དེ་ང་ཚོ་དབུས་ལ་མར་ཕེབས་ཨེ་ནི་དབུས་ཀྱི་གདན་ས་འབྲས་སྤུངས་ལ་ཕེབས་རྗེས། ཨེ་ནས་ད་ལྟར་གནས་རྙིང་རིན་པོ་ཆེའི་དྲུང་ནས་ཨེ་ནས་བསྙེན་རྫོགས་ཀྱི་སྡོམ་པ་ཞུས་དེའི་རྗེས་ལ་ཡང་ད་དབུ་མ་དང་ཚད་མ་དང་ཕར་ཕྱིན་ལ་སོགས་པ་ད་མདོ་སྔགས་གཉིས་ནང་ལས་ཨེ་ནས་མདོ་ཕྱོགས་ཀྱི་གཞུང་ཆེན་ཁག་ད་མཚན་ཉིད་རིག་པའི་གཞུང་དེ་ཚོ་ལ་ཡང་ཨེ་ནས་སློབ་སྦྱོང་གནང་བ་རེད་ཅེས། དེ་འདྲའི་འཁོད་བཞག་ཡང་དེ་ལྟར་མ་མཐུན་པ་གཅིག་ག་རེ་ཡོད་རེད་ལབ་ཡིན་ན་ད་ལྟ་གངས་ཅན་མཁས་དབང་རིམ་བྱོན་གྱི་རྣམ་ཐར་ནང་ལོགས་ལ་ད་ཆིག་སྟོང་བཞི་བརྒྱ་བརྒྱད་ཅུ་གྱ་དྲུག་ལོ་ལ། ཨེ་ནི་པཎ་ཆེན་ལུང་རིགས་རྒྱ་མཚོའི་མདུན་ནས་ཨེ་ནི་དགེ་བསྙེན་གྱི་སྡོམ་པ་བཞེས་པ་རེད་ཟེར་སྐབས་དེ་དུས་དེར་ཡང་ཨེ་ནི་དགེ་འདུན་རྒྱ་མཚོ་ཟེར་ཏེ་པཎ་ཆེན་ལུང་རིགས་རྒྱ་མཚོས་མཚན་གསོལ་བ་རེད་ཅེས་དེ་འདྲ་ཡོང་གི་འདུག་དེ་དུས་ད་ལོ་དེ་དེ་རང་ལ་རེད་ད་དགུན་ཆོས་སྐབས་ལ་ཨེ་ནི་ད་ལྟ་རྒྱང་རྩེའི་གནས་རྙིང་དེའི་ད་མཁས་དབང་ད་ལྟ་ཀུན་དགའ་ལེགས་པས་མཁན་པོ་གནང། ཨན་དེའི་རྗེས་ལ་པཎ་ཆེན་ལུང་རིགས་རྒྱ་མཚོས་ཨན་སློབ་དཔོན་གནང་བྱས་ཨན་དགེ་ཚུལ་གྱི་སྡོམ་པ་བཞེས་པ་རེད་འདུག་ཡིན་པ་ཡིན་ན་ད་ལྟ་དུང་དཀར་ཚིག་མཛོད་བཤད་འཕྲལ་པ་ཡིན་ན་ནི། པཎ་ཆེན་རིན་པོ་ཆེའི་དྲུང་ལ་ཡང་ཨན་ཚད་མ་རྣམ་འགྲེལ་གྱི་གཞུང་དེ་ཚོ་གཅིག་རྒྱུགས་འབུལ་གནང་དེ་འདྲའི་ཐོག་ནས་ཨན་གཞུང་ཆེན་བཀའ་པོད་ལྔ་དེ་ཚོ་ལ་ཡང་སློབ་གཉེར་གནང་ཨན་ལོ་དེ་ལ་ཡང་ད་ལྟ།

རྒྱལ་མཆོག་དགེ་འདུན་རྒྱ་མཚོ་ཤིང་ཡོས་ཆིག་སྟོང་བཞི་བརྒྱ་དགུ་བཅུ་གོ་ལྔའི་ལོར་འབྲས་སྤུངས་སུ་བྱོན་ནས་གནས་རྙིང་རིན་པོ་ཆེའི་དྲུང་ལས་བསྙེན་རྫོགས་ཀྱི་སྡོམ་པ་བཞེས་ད། རྒྱལ་བ་དགེ་འདུན་རྒྱ་མཚོ་ཡིན་ན་མར་ཕེབས་རེད་ཁ་སང་རེད་བཀྲ་ཤིས་ལྷུན་པོ་ནས་མར་ཕེབས་ནས་འབྲས་སྤུངས་ལ་བསྙེན་རྫོགས་གནང། ལོ་དེའི་རིང། སྐྱིད་ཤོད་དུ་སྣང་རྩེ་ཁུ་དབོན་རྐྱེན་ལམ་དུ་བཏང་བའི་སྐོར་ལ་སྙད་བཏགས་ཏེ་ས་རྟ་ལོ།

སྟག་ལུང་པ་དང་འོལ་ཁ་བ་དང་ཀརྨ་པ་བཅས་ནས་འདུམ་ཞུས་ཏེ་སྣེལ་པ་ས་སྐྱོང་ངག་དབང་ངག་དབང་ལྷུན་པོ་སྐུ་མཆེད་སྐུ་སྒེར་ལ་སྐྱོར་མོ་ལུང་དུ། སྟག་ལྷུན་པོ། པི་བི་རི་སྟག་གངས་རྒྱལ། སྣང་རྩེ་ཁུ་དབོན་རྐྱེན་ལམ་བཏང་བའི་སྐོར་ལ་སྙད་བཏགས་ཏེ། ས་རྟ་ཆིག་སྟོང་བཞི་བརྒྱ་དགུ་བཅུ་གོ་བརྒྱད་ཀྱི་ལོ་གཙང་གི་དཔུང་བཅས་ལྷ་སར་ལྷགས་སྟག་ལུང་དང་འོལ་ཁ་ཀརྨ་པ་བཅས་ནས་བར་འདུམ་ཞུས་ཏེ་སྣེལ་པ་ས་སྐྱོང་ངག་ལྷུན་པོ་སྐུ་མཆེད་སྐུ་སྒེར་དུ་སྐྱོར་མོ་ལུང་དུ་ཟུར་བཞུགས་དགོས་པ་དང་སྣེའུ་སོགས་ཚང་མ་རིན་སྤུངས་པའི་ས་སྐྱོང་དོན་ཡོད་རྡོ་རྗེ་དེ་འདི་རེད་ཁ་སང་གཙང་གི་དམག་ཁྲིད་ཡོང་མཁན་ས་སྐྱོང་དོན་ཡོད་རྡོ་རྗེས་ཁྲིད་ཡོང་དུས་ངའི་རིན་སྤུངས་པ་རེད་ཁོངས་བླངས། སེར་འབྲས་ཀྱི་ཆོས་གཞིས་ལ་གནོད་པ་མེད་ཙམ་བྱུང་ཡང་ལོ་འདི་ནས་ས་སྟག་ཆིག་སྟོང་ལྔ་བརྒྱ་བཅོ་བརྒྱད་ཀྱི་བར་ལོ་ཉི་ཤུ་ཐམ་པའི་རིང་ལྷ་ལྡན་སྨོན་ལམ་ཆེན་མོར་སེར་འབྲས་གཉིས་དགེ་འདུན་ཕེབས་མ་ཆོག་བཟོས་ད། སེར་འབྲས་དགེ་འདུན་ཕེབས་མ་ཆོག་བཟོ་བའི་རྐྱེན་དེ་འདི་ནས་བྱུང་བ་རེད། སྡེ་པ་སྣང་རྩེ་བ་བསད་པའི་ཉེར་ལེན་ནས་བྱུང་བ་རེད།
སྐབས་དེ་དུས་ཀྱི་ཡང་སྤྱི་ཚོགས་ཀྱི་གནས་སྟངས་འདི་ཡང་གཅིག། ཆོས་བརྒྱུད་ཕན་ཚུན་གྱི་འཁྲུག་འཛིང་དང་འདི་འདྲས་མང་པོ་བྱེད་ཀྱི་ཡོད་པ་དེ་འདྲའི་གནས་སྟངས་གཅིག་ཆགས་ཀྱི་ཡོད་ས་རེད་པ། ལགས་རེད་ད་སྐབས་དེ་དུས་ང་ཚོ་ད་དབུས་དང་གཙང་གཉིས་ཀྱི་བར་ལ་དམག་འཁྲུག་དེ་ནང་བཞིན་ཡང་ང་ཚོ་ཆོས་ལུགས་ཆོས་བརྒྱུད་ཐོག་ནས་ཆ་བཞག་པ་ཡིན་ན་ཀརྨ་བཀའ་བརྒྱུད་དང་དགེ་ལུགས་པའི་བར་ལ་བྱས་ཙང་མ་མཐུན་པ་བྱས་ནང་འཁྲུག་དམག་འཁྲུག་བྱས་གང་ལྟར་མདོར་བསྡུས་པ་ཡིན་ན་སྐབས་དེ་དུས་ང་ཚོ་དབུས་གཙང་གི་ཕྱོགས་ལ་ཡང་ད་ནང་སྲིད་ཀྱི་ཐོག་ནས་ད།

གཙང་གི་ད་སྐབས་དེ་དུས་ཀྱི་བཀྲ་ཤིས་ལྷུན་པོའི་གདན་ས་གཙོ་བོ་གནང་མཁན་དེ་པཎ་ཆེན་ཡེ་ཤེས་རྩེ་མོ་ཆགས་ཡོད་རེད་ད་པཎ་ཆེན་ཡེ་ཤེས་རྩེ་མོ་ད་སྐབས་དེ་དུས་བཀྲ་ཤིས་ལྷུན་པོའི་གདན་སར་ཕེབས་པ་ཡིན་པ་ཡིན་ཙང་ཨ་ནི་པཎ་ཆེན་ཡེ་ཤེས་རྩེ་མོ་དེ་ཡོངས་འཛིན་ལ་བརྟེན་ནས་ཨ་ནི་མདོ་དང་སྔགས་ལ་སོགས་པ་དེ་འདྲ་གང་ལྟར་མདོར་བསྡུས་བྱས་ན་དབང་ལུང་མན་ངག་གི་རྒྱུན་མང་པོ་ཞིག་གསན་བཞེས་གནང་བ་རེད། དེ་ནས་ད་དགོང་ལོ་བཅུ་དྲུག་ལ་ཕེབས་པའི་སྐབས་ལ་གཞི་ནས་ད་ང་ཚོ་ཐ་སྙད་རིག་གནས་རེད་ལྷག་པར་དུ་སྙན་ངག་གི་གཞུང་ལ་ཡང་སློབ་གཉེར་གནང་བྱས་ད་བོད་གངས་ཅན་གྱི་ལྗོངས་ཀྱི་ད་སྙན་ངག་ངོས་ནས་མཁས་དབང་ད་སྐད་གྲགས་ཆེ་ཤོས་གྲས་ཤིག་རྒྱལ་བ་དགེ་འདུན་གྲུབ་པ་ཆགས་ཀྱི་ཡོད་རེད་དཔེར་ན་ཆུ་བོ་གང་གཱ་ཚུན་ཆད་ལ་ད་རྒྱལ་བ་དགེ་འདུན་གྲུབ་པ་ལས་སྙན་ངག་མཁས་པ་མེད་ཟེར་དེ་འདྲས་ཀྱི་སྐད་གྲགས་ཐོབ་ཚུལ་ཅིག་བྱུང་བ་རེད། དེ་ནང་བཞིན་གྱི་ད་ང་ཚོ་སྤྱི་བཏང་ནས་སྐབས་དེ་དུས་ད་སྙན་ངག་ལ་མཁས་པ་ཆགས་ཨེ་རྗེ་ཙོང་ཁ་པ་ལ་སོགས་པ་དེ་ཚོ་ལ་སྙན་ངག་གི་ལམ་ནས་དམིགས་བསལ་གྱི་བསྟོད་པ་ལྗགས་རྩོམ་གནང་བ་ལ་སོགས་པ་དབུ་ཚུགས་པ་རེད་ད་དགུང་ལོ་བཅུ་བདུན་ལ་ཕེབས་པ། ཆིག་སྟོང་བཞི་བརྒྱ་དགུ་བཅུ་གོ་གཉིས་ལོ་ནས་བྱས་པ་ཅིག་དེ་ནས་ད་དབུ་མ་དང་ཕར་ཕྱིན་གི་གཞུང་ལ་ཡང་ཅིག་སློབ་གཉེར་གནང་ཡ་དབུ་ཚུགས་གནང་བ་རེད་དེ་ནས་དགུང་ལོ་བཅོ་བརྒྱད་ལ་ཕེབས་པ། ཆིག་སྟོང་བཞི་བརྒྱ་དགུ་བཅུ་གོ་གསུམ་ལོ་ལ་ཡང་དབུ་མའི་འཛིན་གྲྭ་ལ་ཕེབས། དེ་ནང་བཞིན་གྱི་ཡང་ང་ཚོ་གཙང་གི་ཕྱོགས་ལ་ཆ་བཞག་པ་ཡིན་ན་རྒྱལ་རྩེ་དཔལ་འཁོར་ཆོས་སྡེ་ལ་སོགས་པ་དེ་ཚོ་ལ་ཡང་ཕེབས། དེ་ནང་བཞིན་གྱི་ད་ལྟ་དེའི་སྐབས་ལ་ད་ལྟ་སྣར་ཐང་གི་མཁན་པོ། ད་རྒྱལ་བ་གྲགས་པ་དགེ་འདུན་རྒྱ་མཚོའི་ཡབ་ལ་ཡང་ཏོག་ཙམ་ཐུགས་མ་མཉེས་པའི་རྣམ་པ་ཡོད། དེའི་དུས་སྐབས་དེ་དུས། ཨེ་ནི་ད་ཟུར་ཟ་རེད་བ་བྱས་ནི་ཨེ་ནི་མི་དེའི་བུ་ལ་ཡ་ཨེ་ནི་རྒྱལ་བ་ད་སྐུ་ཕྲེང་དང་པོའི་ཨེ་ནི་སྐུ་སྐྱེ་ཡོང་གི་མ་རེད་ཞེས་ལ་སོགས་པ་དེ་འདྲས་ཀྱི་གང་ད་གླེང་རྙོག་འདྲ་པོ་བཟོས་བྱས་ཨེ་ནི་དེའི་རྒྱུ་རྐྱེན་འདྲ་པོ་ཅིག་ལ་བརྟེན་ནས་ཨེ་ནི་རྒྱལ་བ་དགེ་འདུན་རྒྱ་མཚོ་གཙང་གི་བཀྲ་ཤིས་ལྷུན་པོའི་གདན་ས་ལ་ཡ་ད་བཞུགས་བཟོད་མ་བདེ་ཟེར་གི་དེ་འདྲས་ཀྱི་གནས་ཚུལ་འདྲ་པོ་བྱུང་པ་རེད་དེ་ཡིན་ནའི་རྒྱལ་བ། དགེ་འདུན་རྒྱ་མཚོས་ད་ནི་བཟོད་པའི་གོ་ཆ་བཞེས་བྱས། གནས་སྐབས་རིང་ལ་ག་རེ་གཙང་གི་ཕྱོགས་ལ་ཡ་བཞུགས། ཨེ་ནི་ཁོང་རང་ཕ་ཆེ་ཆོས་སྐོར་ལ་ཕེབས་པ་ཆིག་སྟོང་བཞི་བརྒྱ་དགུ་བཅུ་གོ་བཞི་ལོ་འདི་འདྲ་ཞིག་ཁེལ་གི་ཡོད་རེད། ཨེ། ཁོང་རང་ཆོས་སྐོར་ལ་ཕེབས་པའི་སྐབས་ལ་གཞི་ནས་ད་འབྲས་སྤུངས་ལ་མར་ཕེབས་སྐབས་དེ་དུས་ཡང་འབྲས་སྤུངས་ཀྱི་ད་ལྟ། གདན་རབས་འདི་བརྒྱད་པ་འདི་འཇམ་དབྱངས་ལེགས་པ་ཆོས་འབྱོར།

གསུང་གི་བཀའ་འབུམ་ལ་སོགས་པ་ད་གཟོད་དབང་ལུང་མན་ངག་གི་རྒྱུན་མང་པོ་ཞིག་ད་སྐབས་དེ་དུས་གསན་གནང་བ་རེད་ཞར་ལངས། ལོངས་སུ། ད་དེའི་སྐབས་ལ་ཡང་ལྷོ་གནས་ལ་ཕེབས་པ་དང་ཨ་ནི་ཆོས་འཁོར་ཐོག་མ་བསྐོར་གནང་བ་ཟེར་བྱས་འདུག་ད་དེ་ནང་བཞིན་ཡང་དགའ་ལྡན་ལྔ་མཆོད་ཀྱི་ད་མཆོད་པ་བཟང་པོ་དེ་ཨི་ནི་གསར་དུ་བཙུགས་གནང་བ་ཆགས་གནང་གི་འདུག་ལོ་དུས་དེ་ཡང་ག་འདྲས་རེད་ཅེས་ཆགས་གནང་གི་ཡོད་ན།
ལ་རེད་ད་ལྟའི་ལོ་ཚིགས་དེ་ཚོ་ཏོག་ཙམ་མ་མཐུན་པ་ཡོང་གི་འདུག་ད་ལྟ་གངས་ཅན་མཁས་དབང་རིམ་བྱོན་གྱི་རྣམ་ཐར་དེ་ཚོ་བཞིན་བྱས་པ་ཡིན་ན་དགུང་ལོ་ཉི་ཤུ་ལ་ཕེབས་པ་ད་ལྟ་ཆིག་སྟོང་བཞི་བརྒྱ་དགུ་བཅུ་གོ་ལྔའི་ནང་ལ་ད་ལྟ་གནས་རྙིང་ཀུན་དགའ་བདེ་ལེགས་ཀྱིས་མཁན་པོ་གནང་ཨེ་དེའི་རྗེས་ལ་ཡང་འཇམ་དབྱངས་ལེགས་པ་ཆོས་འབྱོར་གྱིས་ད་ལྟ་ལས་སློབ་གནང་བྱས་ཨེ་ནི་བསྙེན་རྫོགས་ཀྱི་སྡོམ་པ་ཞུས་པ་དེ་རེད་དེ་ནས་དེའི་རྗེས་ལ་ཡང་ང་ཚོ་དུང་དཀར་སྤྲུལ་སྐུ་བཞིན་བྱས་པ་ཡིན་ན་ནི་དགུང་ལོ་ཉི་ཤུ་རྩ་གཅིག་ལ་ཕེབས་པ། ཆིག་སྟོང་བཞི་བརྒྱ་དགུ་བཅུ་གོ་དྲུག་ལོ་ལ་གནས་རྙིང་ཆོས་རྗེའི་དྲུང་ནས་བསྙེན་རྫོགས་ཀྱི་སྡོམ་པ་བཞེས་པ་རེད་ཅེས་གསུངས་ཤག་དེའི་རྗེས་ད་ལྟ་ང་ཚོ་ཁོ་རང་མཛད་རིམ་བཞིན་བྱས་པ་ཡིན་ན་ནམ་མཁའ་བྱང་གི་རྭ་སྒྲེང་ལ་ཡང་ཕེབས་ནས་རྭ་སྒྲེང་གི་ད་ལྟ་གནས་མཇལ་གནང་ཡ་རེད་དེ་ནང་བཞིན་དེའི་རྗེས་ལ་ཡང་ད་ལྟ་བསམ་ཡས་གཙུག་ལག་ཁང་དང་དེ་ནས་ལྷོ་ཁ་ལ་ཕེབས་ཡ་དང།

ལགས་རེད་ད་དེ་ནས་བར་གྱི་དགུང་ལོ་ཉི་ཤུ་རྩ་ལྔ་ལ་ཕེབས་པའི་སྐབས་ལ་ད་གཅིག་སྟོང་ལྔ་བརྒྱ་ལོ་ལ་འཁེལ་གྱི་རེད་སྐབས་དེ་དུས་ནས་ལྷ་ས་ལ་བསྡད་དེ་ནང་བཞིན་གྱི་ང་ཚོ་སྐབས་དེ་དུས་ལྷ་ས་བསྡད་པའི་སྐབས་ལ་ད་ལྟ་བྲག་དཀར་ད་ལྟ་སྲི་ཆོད་རྒྱལ་པོ་ལ་སོགས་པ་ཁོ་རང་ཚོས་ཨེ་ནི་མཐུན་རྐྱེན་བྱས་ཏེ་ད་ལྟ་ང་ཚོ་གནས་ཀྱི་དང་པོ་ཟེར་ཅིག་ཡོད་དེ་ཡོངས་གྲགས་ཀྱི་བྲག་ཡེར་པ་ལ་ཡར་ཕེབས་ཨེ་བྲག་ཡེར་པ་ལ་ད་ད་ལྟ་རྒྱལ་བ་དགེ་འདུན་གྲུབ་པ་རང་ཉིད་ཀྱིས་ད་གསུང་ནང་ནས་སྐད་གྲགས་ཅན་ཅིག་དེ་དྲང་ངེས་རྣམ་འབྱེད་ཀྱི་དཀའ་འགྲེལ་རེད། དེ་ནས་བྱིངས་ཀྱི་དོན་དང་གྲུབ་མཐའ་སྤྱིའི་རྣམ་གཞག་ལ་སོགས་པ་དེ་ཚོ་ཚང་མ་ལོ། གཅིག་སྟོང་ལྔ་བརྒྱ་ལོར་སྐབས་དེ་དུས་གོང་ནས་ཡིག་ཚད་སྔ་མོ་དང་ཕིག་གི་ཡོང་མ་རེད་དེ། ན་ནིང་དྲང་ངེས་ཀྱི་དཀའ་འགྲེལ་དང་གྲུབ་མཐའ་སྤྱིའི་རྣམ་གཞག་ལ་སོགས་པ་དེ་ཚོ་བྲག་ཡེར་པ་ལ་ཡང་ལྗགས་རྩོམ་གནང་བ་རེད་དེ་ནས་དེའི་རྗེས་ལ། ད་ལྟ་ལྷོ་ཁ་ཁུལ་ལ་ཡང་ལྷོ་ཁ་རིན་ཆེན་སྒང་ལ་ཕེབས་རྗེས་སྐབས་དེ་དུས་མཁས་གྲུབ་ནོར་བཟང་རྒྱ་མཚོའི་དྲུང་ནས་དུས་འཁོར་རྒྱུད་འགྲེལ་གྱི་ད་རྩིས་ཀྱི་སྐོར་དེ་ཚོ་ད་ཆ་ལག་ཚང་མ་ལ་གསན་བཞེས་གནང་བ་རེད།
ལྷག་པར་དུ་ད་ལྟ་མཁས་གྲུབ། ནོར་བཟང་རྒྱ་མཚོའི་དྲུང་ནས་དུས་འཁོར་གྱི་སྤྱི་དོན་བཤད་ལུང་ལ་སོགས་པ་དེ་འདྲ་གི་བཀའ་དབང་གསན་གནང་ཡོད་རེད་དེའི་རྗེས་ལ་ད་རྒྱལ་བ་དགེ་འདུན་རྒྱ་མཚོ་རང་ཉིད་ཀྱིས་ཀྱི་ད་ལྗགས་རྩོམ་ནང་ནས་གཅིག་འདི་ད་ལོ་དྲང་ངེས་རྣམ་འབྱེད་ཀྱི་དཀའ་འགྲེལ་ལ་སོགས་པ་དེ་ཚོ་ལྗགས་རྩོམ་གནང་གྲུབ་པ་ཡིན་པ་ཡིན་ཙང་སྐབས་དེ་དུས་མཁས་གྲུབ་ནོར་བཟང་རྒྱ་མཚོ་ལ་ཡང་ཁོ་རང་གིས་ལྗགས་རྩོམ་གནང་བའི་དྲང་ངེས་དཀའ་འགྲེལ་རྣམ་འགྲེལ་ལ་སོགས་པ་དེ་ཚོ་ཡང་སྤྱན་འབུལ་ཞུས་པ་རེད་སྤྱན་འབུལ་ཞུས་པའི་སྐབས་ལ་ཡང་མཁས་གྲུབ་ནོར་བཟང་རྒྱ་མཚོ་ཧ་ཅང་གི་ཐུགས་དགྱེས་པོ་བྱུང་བའི་དེ་འདྲ་གི་ལོ་རྒྱུས་ཡོད་རེད་ལགས་འོང། ལགས་སོ་ལགས་སོ། བྱས་ཙང་ད། སྐབས་དེ་དུས་ཡང་དགུང་ལོ་ནི། སྐུ་ན་ད་དཔེ་དེ་ཞེ་དྲག་གཞོན་གཞོན་ཡིན་པའི་ནས་ཡང་ལྗགས་རྩོམ་གནང་ཡ་ད་ད་ཆ་པའི་དེ་གའི་གཞུང་ཆེན་དེ་གའི་གསན་བཞེས་གནང་ཡ་ད་དེ་གའི་ཡིན་ནའང་རྒྱ་ཆེན་པོ་ཞེ་དྲག་ཅིག་གནང་ཡོད་ས་རེད་པ་ད་ན་ད་ད་ད་སྐུ་ངོ་ཞྭ་སྒབ་པས་ནི་རྒྱལ་རབས་ངོ་སྤྲོད་གནང་པའི་སྐབས་ལ་ནས་ལས་ད་རྒྱལ་མཆོག་སྐུ་ཕྲེང་གཉིས་པ་དགེ་འདུན་རྒྱ་མཚོ་མཆོག་ནི་བཀྲ་ཤིས་ལྷུན་པོར་ཕེབས་པ་དང་དེ་ནས་ཡང་སེ་འབྲས་ལ་ཕེབས་པ་སོགས་ལ་དེའི་སྐབས་ལ་ཡིན་ནའང་ལས་ནི།

ལོ་འགོ་སྐབས་དེ་དུས་སེ་འབྲས་ལ་བཞུགས་པའི་སྐབས་རིང་ནས་ཡང་མཛད་འཕྲིན་རྒྱས་པོ་ཞེ་གཅིག་བསྐྱངས་གནང་ཡོད་ས་རེད་པ། ལགས་རེད། དཔེར་ན། དགུང་ལོ་ཉི་ཤུ་རྩ་དགུ་ལ་ཕེབས་པ་ད་ལྟ་གཅིག་སྟོང་ལྔ་བརྒྱ་བཅུ་མེད་བཞི་ལོ་ལ། ཡབ་ཀྱི་གདན་འདྲེན་ཞུས་རྗེས་གཙང་ལ་ཡང་ཐེངས་གཅིག་ཕེབས་པ་རེད། དེའི་སྐབས་དེ་དུས་གཙང་གི་བཀྲ་ཤིས་ལྷུན་པོའི་ད་ལྟ་གདན་ས་པ་དེ་པཎ་ཆེན་ཡེ་ཤེས་རྩེ་མོ། ཆགས་ཡོད་རེད་པཎ་ཆེན་ཡེ་ཤེས་རྩེ་མོའི་དྲུང་ལ་ཡང་མཇལ་ཁ་གནང་ཨེ་ནི་དགོན་པ་ལ་སྐབས་དེ་དུས་མང་ཇ་ཅིག་ཕུལ་ཆོག་པོ་བྱས་སྙན་སེང་ཞུས་པ་རེད་དེ་སྐབས་དེ་དུས་དུས་སྨིན་མ་བྱུང་བ་བྱས་ད་གིན་གོང་ལ་ཞུས་པ་ནང་བཞིན་དེ་དུས་ཐུགས་ནང་མ་གཤིན་པའི་གནས་སྟངས་དེ་བྱུང་ཡོད་རེད་དེ་ནས་མར་ཡང་བསྐྱར་དབུས་ལ་མར་ཕེབས་ནས་ཡང་རྭ་སྒྲེང་ཡར་ཐེངས་མ་གཉིས་པའི་གནས་གཟིགས་ལ་སོགས་པ་དག་ཏུ་ཕེབས་པ་རེད་དེ་ནས་ད་དགུང་ལོ་སུམ་ཅུ་སོ་བཞི་ལ་ཕེབས་པའི་སྐབས་ལ་གཅིག་སྟོང་ལྔ་བརྒྱ་བཅུ་མེད་དགུ་ལོ་ལ་བབས་ཀྱི་ཡོད་རེད་དེ་དུས་ཨེ་ནི་ད་འདི་ད་ལྟ་སྐུ་ངོ་ཞྭ་སྒབ་པས་བཀའ་གནང་བ་ནང་བཞིན་རེད་ད་ལྟ་རྒྱ་རི་བྱང་ཆུབ་སེམས་དཔའི། ངོ་ལ་ཡང་ད་ལྟ་ཐེག་ཆེན་ཕོ་བྲང་ཟེར་གྱི་གཟིམ་ར་དེ་ད་ལྟ་བཞེངས་བྱས་ཨ་འདི་ལ་ཡང་ཞུ་ཨོ་ཡེ་སྐབས་དེ་དུས་ད་དགུང་ལོ་སུམ་ཅུ་སོ་བཞི་ཕེབས་ཀྱི་ཡོད་རེད་གཅིག་སྟོང་ལྔ་བརྒྱ་བཅུ་མེད་དགུ་ལོ་ཕེབས་ཀྱི་ཡོད་འདུག་སྐབས་དེ་དུས་ང་ཚོ་ལྷོ་ཁ་དྭགས་པོའི་ད་དྭགས་པོ་ལ་ཡང་སྟོད་སྨད་གཉིས་ཡོད་པའི་ནང་ནས་དྭགས་པོ་སྟོད་ཀྱི་ཕྱོགས་ལ་ཡང་ཆིབས་བསྒྱུར་གནང་ནས་ཨེ་ད་ལྟ་ང་ཚོ་ཡོངས་གྲགས་ཀྱི་མ་གཅིག་དཔལ་ལྡན་ལྷ་མོའི་བླ་མཚོ་ལྷ་མོའི་བླ་མཚོ་ཟེར་གྱི་ད་ལྟ་ཐུམ་ཆེན་བསྟན་གྱི་མཚོ་དེ་ཨེ་ནས་སྐབས་དེ་དུས་རྒྱལ་བ་དགེ་འདུན་རྒྱ་མཚོས་འཇིགས་གནས་མཇལ་ལ་དེ་ཨེ་ནས་དེའི་འཁྲིས་ལ་ད་ལྟ་ཆོས་རྒྱལ་ཨ་མོ་གྷས་སྦྱིན་བདག་གནང་ནས་ང་ཚོ་མངའ་དྭགས་རྒྱལ་གསུམ་ཟེར་བྱས་ཡོངས་གྲགས་ལ་དྭགས་པོའི་ཕྱོགས་ལ་ཡང་དགོན་པ་སྐད་གྲགས་ཆེ་ཤོས་བྱས་གསུམ་ཞིག་ཡོད་རེད་ད། ཆོས་འཁོར་རྒྱལ་གཙུག་ལག་ཁང་རེད་བ། ཨོ་ཨོ་འདི་གསུམ་འདི་ལ་མངའ་དྭགས་རྒྱལ་གསུམ་ཆོས་འཁོར་ད་མངའ་དྭགས་རྒྱལ་གསུམ་ནང་ལོགས་ནས་ཆོས་རྒྱལ་ཨ་མོ་གྷས་སྦྱིན་བདག་གནང་ནས་ཨེ་ཆོས་འཁོར་རྒྱལ་གྱི་གཙུག་ལག་ཁང་འདི་བཞེངས་ནས་ཨེ་ནས་ད་གཙུག་ལག་ཁང་ཧ་ཅང་གི་རྒྱ་ཆེན་པོ་རེད་དཔེར་ན་ཀ་ཆེན་བདུན་ཅུ་དང་གཙང་ཁང་དེ་ལ་ཀ་ཆེན་བརྒྱད་མགོན་ཁང་དེ་ལ་ཀ་བ་བཞི་མདོར་བསྡུས་བྱས་ན་གཙུག་ལག་ཁང་ཁོ་རང་ལ་ཡང་གཅིག།

དགུན་ཁ་དང་དཔྱིད་ཁ་གཉིས་འདི་ད་གདན་ས་དེ་འབྲས་སྤུངས་ཡིན་པ་ཡིན་ཙང་འབྲས་སྤུངས་ལ་བཞུགས་དབྱར་ཁ་དང་སྟོན་ཁ་གཉིས་འདི་ཨེ་ཆོས་འཁོར་རྒྱལ་ལ་ཡང་བཞུགས་བྱས་འོ་དེ་འདྲས་བྱས། ལོ་གཅིག་གི་དུས་བཞི་འདི་དུས་གཉིས་འབྲས་སྤུངས་ལ་བཞུགས་དུས་གཉིས་འདི་ཆོས་འཁོར་རྒྱལ་ལ་བཞུགས་ཡག་དེ་འདྲས་ཀྱི། མཛད་པ་དེ་ནས་བསྐྱངས་པ་རེད་དེ་ནས་དགུང་ལོ་སུམ་ཅུ་སོ་བདུན་ལ། ཕེབས་པའི་སྐབས་ལ་གཅིག་སྟོང་ལྔ་བརྒྱ་བཅུ་གཉིས་ལོ་ལ་འཁེལ་གྱི་ཡོད་རེད་འདི་ནས་ད་ཅི་གོང་ལ་ཞུས་ནང་བཞིན་ད་གཅིག་སྟོང་ལྔ་བརྒྱ་བཅུ་གཉིས་ལོ་ལ་ཨེ། ད་ལྟ་ཆོས་འཁོར་རྒྱལ་གྱི་གཙུག་ལག་ཁང་གི་ད་འཁྲིས་སུ་ཡོད་པའི་ལྷ་མོའི་བླ་མཚོ་དེ་གནས་སྒོ་ཕྱེས་པ་རེད་དེ་ནས། དེའི་རྗེས་ལ་ད་ལྟ་དཀར་པོ་ཀུན་གྲགས་ཟེར་ཡ་དེ་བསམ་ཡས་གཙུག་ལག་ཁང་ཧ་ཅང་གི་ད་ཅི་ཁ་སུ་རེད། ཉམས་རྒུད་ཆེན་པོ་ཡིན་ཙང་ཨཱ་ནི་བསམ་ཡས་གཙུག་ལག་ཁང་ཉམས་གསོ་གནང་ནས་ཨཱ་ནི་ཉམས་གསོ་གྲུབ་པའི་རྗེས་ལ་ཡང་ཨཱ་ནི་རྒྱལ་བ་དགེ་འདུན་རྒྱ་མཚོ་ད་རབ་གནས་ལ་ཡང་ཆིབས་བསྒྱུར་གནང་རོགས་གནང་ཞེས་གདན་འདྲེན་ཞུས་པ་རེད་ཨཱ་ནི་ལོ་དེ་ལ་ཡང་ད་ལྟ་བཀྲ་ཤིས་ལྷུན་པོའི་གདན་ས་པ་ད་ལྟ་པཎ་ཆེན་ཡེ་ཤེས་རྩེ་མོས་གཞི་ནས་ཡང་གཙང་ལ་ཡང་ཡང་བསྐྱར། གདན་འདྲེན་ཞུས་ཨེ་གཙང་གི་བཀྲ་ཤིས་ལྷུན་པོ་ལ་ཕེབས། བཀྲ་ཤིས་ལྷུན་པོའི་ད་ལྟ་ཁྲི་ཐོག་ལྔ་པ་ལ་ཕེབས་བྱས་དེ་ནས་བཅས་པ་ཅིག་བཀྲ་ཤིས་ལྷུན་པོ་ལོ་དྲུག་རིང་ལ་གི་ཁྲི་ད་མཁན་པོའི་ཁྲི་པ་བསྐྱངས་པ་འོ་དེ་འདྲས་ཀྱི་མཛད་པ་རྣམ་ཐར་གནང་བ་རེད་ད་དེའི་རྗེས་ལ་དཔེར་ན་ཁོང་ལ་ལ་རེ་དཔེར་ན་འབྲས་སྤུངས་ཀྱི་ཁྲི་པ་གནང་ཡ་ལ་སོགས་པའོ་རེ་སོ་སོ་དེའི་རྗེས་ལ་གནང་བ་རེད་ལ། ལགས་སོ་ལགས་སོ་བྱས་ཙང་ད་འབྲས་སྤུངས་དང་ནི་སེ་རའི་ཁྲི་པ་འདུག་སེ་མུ་མཐུད་གནང་ཡོད་རེད་ལགས་ད་ལྟ་གོང་ལ་སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་ནས་ངོ་སྤྲོད་གནང་སོང་ལྟར་རྒྱལ་མཆོག་སྐུ་ཕྲེང་གཉིས་པ། དགེ་འདུན་རྒྱ་མཚོ་མཆོག་དགུང་ལོ་སུམ་ཅུ་སོ་བདུན་ལ་ཕེབས་པའི་སྐབས་ལ་ནི་ལྷ་མོའི་བླ་མཚོའི་ནི་གནས་སྒོ་འདི་ལུགས་སུ་ཕྱེ་གནང་ཡོད་རེད་ལ་ནི་དགུང་ལོ་བཞི་བཅུ་ཞེ་གསུམ་ལ་ཕེབས་པའི་སྐབས་ལ་དགའ་ལྡན་ཕོ་བྲང་ཟེར་བའི་མཚན་འདི་གསོལ་གནང་ཡོད་ཚོད་རེད་ལ་ཡང་དགའ་ལྡན་ཕོ་བྲང་ཐོག་མར་དགའ་ལྡན་ཕོ་བྲང་ཞུ་ཡག་གི་མཚན་འདི་གསོལ་གནང་སྲོལ་དང་དེ་གའི་སྐོར་ལ་ནི་སྐུ་ངོ་ཞེ་དགའ་བ་དབུ་མཆོག་བདེ་ལྡན་མཆོག་ནས་ངོ་སྤྲོད་ཏོག་ཙམ་གནང་རོགས། སྒེའུ་ཁུངས་སུ་བཞུགས་ཡུལ་བླ་བྲང་དགའ་ལྡན་ཕོ་བྲང་གསར་དུ་བཞེངས་ཟེར་དང་འདི་དགའ་ལྡན་ཕོ་བྲང་ཟེར་ནས་ད་ལྟ་ང་ཚོའི་གཞུང་གི་འདི་རྒྱལ་བ་དགེ་འདུན་རྒྱ་མཚོའི་སྒང་ལ་བླ་བྲང་དང་པོ་དེ་བྱུང་པ་རེད་འདི་ག་ལ་ཡག་པོ་ཡོད་མ་རེད། རྡོ་ཁང་སྔོན་མོ་ཟེར་ནས་ཅིག་སྣེའུ་གདོང་ཁོང་ཚོས་འདི་མི་འདྲ་དོ་ཆུ་འཁོར་རེད་ཟེར་འབྲས་སྤུངས་རྡོ་ད་ག་ཆུ་འཁོར་རམ་ཅིག་བྱས་ཅིག་རྡོ་ཁང་སྔོན་མོ་ཟེར་ནས། ཁང་བུ་ཆུང་ཆུང་བྱོས་ར་དེས་རྒྱལ་བ་དགེ་འདུན་རྒྱ་མཚོར་ཕུལ་ནས་ཨ་ནི་དེའི་མིང་དེ་དགའ་ལྡན་ཕོ་བྲང་ཟེར་བཏགས་ན་མ་གཏོགས་ཅིག་ཙང་རྒྱལ་པོ་སྐྱོབ་ཙང་ནི་ཡོག་མ་རེད་ད་པས་དེ་ཅིག་ཡོག་འདྲ་ཆུང་ཆུང་རུ་ཅིག་ཤག་ཆུང་ཆུང་རུ་ཅིག་ཡོག་འདྲ་དེ་དེ་རྗེས་མ་དགའ་ལྡན་ཕོ་བྲང་གི་མཚན་དེ་རྒྱལ་བ་བསོད་ནམས་རྒྱ་མཚོའི་སྐབས་ལ་ད་དགའ་ལྡན་ཕོ་བྲང་གི་བླ་བྲང་ཆེན་པོ་དེ་བརྒྱབ་ནས་ཨ་ནི་མཚན་དེ་ཆགས་ནས་ཨ་ནི་ད་ལྟ་གཞུང་དགའ་ལྡན་ཕོ་བྲང་ཟེར་ནས་བོད་གཞུང་དེ་རྒྱལ་བ་ལྔ་པའི་སྐབས་ན་ཨ་ནི་བོད་གཞུང་གི་མཚན་དེ

སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་གདན་འདྲེན་ཞུས་ལ་ད་སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་ཡིན་པ་ཡིན་ན་དགའ་ལྡན་ཕོ་བྲང་ཡིག་ཚང་གི་གསུང་འབུམ་ཕྱོགས་སྒྲིག་སྡེ་ཚན་ནང་ལོགས་ལ་ཡང་ཕྱག་ལས་གནང་བཞིན་པ་ཅིག་ཆགས་ཀྱི་ཡོད་ལ་ད་ལྟ་ཡང་སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་ལ་མུ་མཐུད་རྒྱལ་མཆོག་སྐུ་འཕྲེང་གཉིས་པ་དགེ་འདུན་རྒྱ་མཚོ་མཆོག་གི་མཛད་པ་རྣམ་ཐར་འདི་གའི་དང་འབྲེལ་ཡོད་ཀྱི་གནས་ཚུལ་ཁག་ཡང་བཀའ་འདྲི་ཞུ་གི་ཡིན། རྒྱལ་མཆོག་སྐུ་འཕྲེང་གཉིས་པ་དགེ་འདུན་རྒྱ་མཚོ་མཆོག་དགུང་ལོ་བཞི་བཅུ་ཞེ་གསུམ་ལ་ཕེབས་དུས་དགའ་ལྡན་ཕོ་བྲང་ཞུ་བའི་མཚན་འདི་ལྟར་བྱུང་གནང་བ་དང་འདི་ནས་ཡང་དམིགས་བསལ་མཛད་པ་ག་རེ་ག་རེ་བསྐྱངས་གནང་ཡིན་མིན་ང་ཚོ་མུ་མཐུད་ངོ་སྤྲོད་གནང་རོགས་གནང། ལགས་རེད་དང་ད་རྒྱལ་བ་དགེ་འདུན་རྒྱ་མཚོ་དགུང་ལོ་བཞི་བཅུ་ཞེ་གསུམ་ལ་ཕེབས་པ་ད་ལོ་འདི་ལ་ཡང་སྤྱི་ལོ་གཅིག་སྟོང་ལྔ་བརྒྱ་བཅོ་བརྒྱད་ལོ་འཁེལ་གྱི་ཡོད་རེད་ལོ་འདི་ལ་ཡང་འབྲས་སྤུངས་ཀྱི་ཁྲི་པ་གནང་བ་རེད་ད་འབྲས་སྤུངས་ཁྲི་པ་འདི་ཁྲི་པའི་རིམ་པ་བྱས་པ་ཡིན་ན་ཁྲི་པ་དགུ་པ་འདི། ཆགས་གནང་གི་ཡོད་རེད། དེ་ནས་ལོ་འདི་ལ་ཡང་ད་ལྟ་ལྷ་ལྡན་ཆོས་སྤྲུལ། སྨོན་ལམ་ཆེན་མོ་ད་གསར་འཛུགས་གནང་ནས་ཕལ་ཆེར་ལོ་དགུ་བཅུ་གོ་གཅིག་འགྲོ་གི་ཡོད་རེད་དེའི་རིང་སྤྱི་བཏང་ང་ཚོ་སྐབས་དེ་དུས་ད་རིམ་པ་སྟག་ཤར་བཅས་ཆོ་འཕྲུལ་སྨོན་ལམ་ཆེན་མོ་ཚུགས་གི་རེད་ཡིན་པས་ན་ད་དེའི་གོང་ལ་ད་ང་ཚོ་སྤྱི་ཚོགས་ཀྱི་གནས་བབ་འདི་སྐབས་དེ་དུས་ད་སྐྱིད་ཤོད་ད་ད་ཁ་ཐག་རིན་སྤུངས་པས་གནང་རྗེས་ལོ་ཉི་ཤུ་རིང་བ་ལ་ཨེ་ནི་ད་ད་གསང་ཕུ་ཟེར་དུས་ང་ཚོ་དུས་རྒྱུན་ད་གདན་ས་སེ་འབྲས་དགེ་གསུམ་ཕྱག་མ་བཏབ་པའི་གོང་གི་ད། གསང་ཕུ་དང་སྣེའུ་ལ་སོགས་པ་ད་ད་ཛི་གདན་ས་རྙིང་པ་ད་ད་རེད་དེ་ནང་བཞིན་གྱི་ད་ཀརྨ་བཀའ་བརྒྱུད་ལ་ད་ད་བཀའ་བརྒྱུད་པའི་ཀརྨ་པ་ལ་སོགས་པ་ཁོ་རང་ཚོའི་གྲྭ་ཚང་གིས་ལྷ་སའི་ཆོ་འཕྲུལ་སྨོན་ལམ་ཆེན་མོ་བཙུགས་པ་མ་གཏོགས་ད་འབྲས་སྤུངས་དང་སེ་ར་ལ་སོགས་པ་ཁོ་རང་ཚོ་ལྷ་སའི་ཆོ་འཕྲུལ་སྨོན་ལམ་ཆེན་མོ་ལ་ཡང་ཅིག་མཉམ་ཞུགས་བྱེད་མ་ཆོག་པ་དེ་འདྲའི་གི་གནས་ཚུལ་བྱུང་བ་ཡིན་ཙང་ད་ལོ་ཉི་ཤུ

སྤྱིར་ད་དམིགས་བསལ་དུས་རྒྱུན་བཞུགས་སའི་ད་ལྟ་གཟིམ་ཤག་རྡོ་ཁང་སྔོན་མོ་ཟེར་གྱི་ཡོད་རེད་དེ་རྒྱལ་བ་སྐུ་འཕྲེང་གཉིས་པ་རྗེ་དགེ་འདུན་རྒྱ་མཚོ་ལ་ཕུལ་ནས་ཨེ་ནི་དམིགས་བསལ་རྒྱལ་བ་དགེ་འདུན་རྒྱ་མཚོས་ད་རྟེན་འབྲེལ་གྱི་ལ་དམིགས་བསལ་དེ་འདྲའི་དགོངས་པ་བཞེས་ནས་ཨེ་ནི། དེའི་གཟིམ་ཤག་རྡོ་ཁང་སྔོན་མོ་དེ་ལ་རྒྱལ་བ་དགེ་འདུན་རྒྱ་མཚོས་ད་མི་བླ་བྲང་སོ་བགྱིད་མིང་ད་མཚན་ལ་ད་ད་དགའ་ལྡན་ཕོ་བྲང་ཟེར་ཏེ་བཏགས་གནང་བ་རེད་དེ་ནས་བཤད་པ་གཅིག་གི་ད་ང་ཚོ་བོད་གཞུང་དགའ་ལྡན་ཕོ་བྲང་ཕྱིས་སུ་ད་རྒྱལ་བ་སྐུ་འཕྲེང་ལྔ་པ་ཆེན་པོས། ཆིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་གཉིས་ལོར་བོད་གཞུང་དགའ་ལྡན་ཕོ་བྲང། རྩེ་གསར་དུ་བཙུགས་ནས་ཨེ་ནི་ནི་ཆབ་སྲིད་ལུགས་གཉིས་ཆབ་སྲིད་ཀྱི་ཐུགས་འགན་བཞེས་པ་ཡིན་ཙང་ཨེ་ནི་བླ་བྲང་གི་མིང་དེ་བོད་གཞུང་གི་མིང་ལ་གནང་བ་ཡིན་ཙང་ཨེ་ནི་བོད་གཞུང་དགའ་ལྡན་ཕོ་བྲང་ཟེར་ཆགས་པ་རེད་ད་ཐོག་མར་བོད་གཞུང་དགའ་ལྡན་ཕོ་བྲང་ཟེར་གི་ཐོག་མར་དབུ་ཚུགས་ཡས་དེ་རྒྱལ་བ་སྐུ་འཕྲེང་གཉིས་པའི་སྐབས་ལ་ཡང་བླ་བྲང་དགའ་ལྡན་ཕོ་བྲང་རེད་ལ་འོང་དེ་འདྲ་བྱས་ནས་ད་ཐོག་མར་གཞུང་ས་རོགས་དེ་ནོ་དེ་ནས་བྱུང་བ་རེད་ལགས་རེད། ཨོ་ལགས་སོ། བྱས་ཙང་ཡང་རྒྱལ་མཆོག་སྐུ་འཕྲེང་གཉིས་པའི་ནི་མཛད་རྣམ་ནང་ལོགས་ལ་འདི་གཅིག་འདུག་ཨང་ད་དགུང་ལོ་སུམ་ཅུ་སོ་བརྒྱད་ལ་ཕེབས་པའི།

ཀོང་པོའི་དམག་དང་འབྲི་གུང་པའི་དམག་སླེབས་ནས་དེ་འདི་ནང་ས་ནང་འཁྲུག་གི་དམག་ཚུལ་བྱུང་བ་རེད་དེ་ཡིན་མིན་ནས་སྐབས་དེ་དུས་ཆོས་འཁོར་རྒྱལ་དེ་དམིགས་བསལ་ཏུ་ཤི་རྨས་དམིགས་བསལ་ཁས་བྱུང་ཡོད་ས་མ་རེད་ད་དེའི་རྒྱལ་རབས་བརྒྱུད་པ་ལས་གསལ་བོ་མི་འདུག་ལྷག་པར་དུ་ཆོས་འཁོར་རྒྱལ་དེ་ཐོག་མར་ཆིག་སྟོང་ལྔ་བརྒྱ་བཅུ་མེད་དགུ་ལོ་ལ་ཆོས་འཁོར་རྒྱལ་དེ་བཞེངས་གནང་ཡིན་དུས་ད་ལོ་གསུམ་བཞི་མ་གཏོགས་ཕྱིན་ཡོད་མ་རེད་དེ་ཡིན་དུས་བཞེངས་ཡ་ཁོ་རང་ལོ་གསུམ་དུ་འགོར་ཡིན་པ་ཡིན་ཙང། བཞེངས་ཚར་མ་ས་ཡིན་དུས་ཕལ་ཆེར་འདི་ལས་ཡག་པའི་གཏོར་བཤིག་ཕྱིན་ཡོད་ས་མ་རེད་ལ། འོ་ལོགས་སོ། ཨ་ཡིན་ནས་ད་ལྟ་ཁོང་ལ་སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་ནས་ངོ་སྤྲོད་གནང་བ་ནང་བཞིན་རེད་ད། སྨོན་ལམ་གྱི་ཐོག་ལ་ནི་སེ་འབྲས་དུ་སི་ཕེབས་ཆོག་པ་ཅིག་བྱུང་གནང་བ་དང་དེ་ཡིན་ནས་ད། རྒྱལ་མཆོག་སྐུ་འཕྲེང་གཉིས་པའི་སྐབས་ལ་སླར་གསོ་ཅིག་གནང་ཐུབ་བྱུང་གནང་ཡོད་ལ་ཡིན་ནས་སྐབས་དེ་དུས་ཀྱི་སྤྱི་ཚོགས་ཀྱི་གནས་སྟངས་དེ་ཕན་ཚུན་འཐེན་འཁྱེར་མང་པོ་ཡོང་ཡ་ད་དེ་འདྲས་ཀྱི་ཡ་རྣམ་པ་དེ་ལས་ཛ་དྲག་པོ་ཅིག་ཡོད་ས་རེད་ལ་དེའི་སྐོར་ལས་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ཀྱང་སྤྱི་ཚོགས་ཀྱི་རྒྱབ་ལྗོངས་དང་འབྲེལ་ཡོད་ཀྱི་གནས་ཚུལ་ཏོག་ཅིག་ངོ་སྤྲོད་གནང་བྱ། མེ་བྱི་ཆིག་སྟོང་ལྔ་བརྒྱ་བཅུ་དྲུག་ནས་རིན་སྤུངས་པའི་ཤུགས་རིམ་པས་ཉམས་ཏེ་ས་སྟག་ཆིག་སྟོང་ལྔ་བརྒྱ་བཅོ་བརྒྱད་ལོ་སེར་འབྲས་ཀྱི་དགེ་འདུན་དང་སྨོན་ལམ་སོགས་བསྟར་ཆགས་སུ་ཕེབས་ཆོག་པ་བྱུང་ཟེར་སྟེ་དེའི་ཁ་ཐུག་སྟེ་ཨ་ནི་རིན་སྤུངས་པའི་ཤུགས་དེ་མར་ཉམས་པའི་སྐབས་ལ་ཨ་ནི་ལོ་ཁམས་འདིའི་ནང་ལ་ཆིག་སྟོང་ལྔ་བརྒྱ་བཅོ་བརྒྱད་ཀྱི་ལོ་ལ་ཨ་ནི་སེར་འབྲས་ཀྱི་དགེ་འདུན་སོགས་སྨོན་ལམ་ལ་ཕེབས་ཆོག་པ་བྱུང་བ་རེད་ལོ་ཉི་ཤུ་ཙམ་ལ་སྨོན་ལམ་མེད་པ་རེད་ད་དེ་ནས་བྱུང་བ་རེད། འོན་ཀྱང་ཆོས་ལུགས་ཀྱི་འཐེན་འཁྱེར་ལ་བརྟེན་པའི་ནང་འཁྲུག་ནི་ཡང་ནས་ཡང་དུ་ཡོང་བཞིན་པ་རེད། མེ་བྱ་ཆིག་སྟོང་ལྔ་བརྒྱ་སུམ་ཅུ་སོ་བདུན་ལོར་ཐམས་ཅད་མཁྱེན་པ་ཆོས་འཁོར་རྒྱལ་དུ་བཞུགས་པའི་སྐབས་འབྲི་གུང་པས་འོལ་དགའ་བའི་སྟེང་དུ་དཔུང་བསྐུལ་བྱས་ཏེ་རྫིང་ཕྱི་དགོན་པ་ཤོར་བའི་རྐྱེན་གྱིས་འོལ་སྣ་སོགས་དགེ་ལུགས་པའི་དགོན་པ་བཅོ་བརྒྱད་ལ་འབྲི་གུང་པས་འཕྲོག་དགེ་ལུགས་པའི་དགོན་པ་བཅོ་བརྒྱད་འབྲི་གུང་པས་འཕྲོག་པ་རེད།

འཁྲུག་ཟིང་དང་འདི་འདྲས་ཅིག་གི་རྣོ་ངར་ཆེ་གི་དུས་ཚོད་ཅིག་གི་འཁེལ་གི་ཡོད་ས་རེད་ཡིན་ནའི་ལས་ཡང་ཕྱག་དཔེ་ནི་གསན་བསམ་གནང་ཡ་ད་འདི་ཚོ་རྒྱ་ཆེན་པོ་ཞུགས་ཅིག་གི་གནང་འདུག་གམ།
ལགས་རེད་ཧ་ཅང་གི་རྒྱ་ཆེན་པོ་གནང་ཡ་རེད་ད་ཅིག་གོང་ལ་ཞུས་པ་ནང་བཞིན་ཅིག་གསན་བསམ་གནང་ཡ་རེད་ཕྱག་དཔེ་ལྗགས་རྩོམ་གནང་ཡ་རེད་དེ་ནང་བཞིན་གི་ད་དགོན་པ་ཕྱག་བཏབ་ཡ་རེད་དཔེར་ན་དགུང་ལོ་བཞི་བཅུ་ཞེ་ལྔ་ལ་ཕེབས་པ་ད་ལྟ་ཆིག་སྟོང་ལྔ་བརྒྱ་ཉི་ཤུའི་ལོ་ལ་ད་ལྟ་བའི་མངའ་རིས་གྲྭ་ཚང་གསར་དུ་ཕྱག་བཏབ་པ་རེད་བྱས་དུས་རྒྱུད་དུང་དཀར་ཚིག་མཛོད་ལ་སོགས་པ་རྒྱལ་རབས་ལོ་རྒྱུས་ཁག་ཅིག་ལ་ཡང་འཁོད་བཞག་དེ་ནང་བཞིན་དགུང་ལོ་བཞི་བཅུ་ཞེ་བདུན་ལ་ཕེབས་པའི་སྐབས་ལ་དཔེར་ན་གཅིག་སྟོང་ལྔ་བརྒྱ་ཉི་ཤུ་རྩ་གསུམ་ལོ་ལ་འཁེལ་གྱི་ཡོད་རེད་སྐབས་དེ་དུས་ཆོས་འཁོར་རྒྱལ་ཡ་ད་ལྟ་གཙོ་བོ་རྟེན་གཙོ་དེ་རྒྱལ་བ་བྱམས་པའི་སྐུ་བརྙན་དེ་ཐོག་མར་དེ་དུས་བཞེངས་གནང་བ་རེད་དེ་ནང་བཞིན་གྱི་ད་ལྟ་རྒྱལ་བ་དགེ་འདུན་གྲུབ་པ་རང་ཉིད་ཀྱི་རྣམ་ཐར་ལ་ཆ་བཞག་པ་ཡིན་ན་དགུང་ལོ་བཞི་བཅུ་ཞེ་དགུ་ལ། ཕེབས་པའི་སྐབས་ལ་ནི་ཆོས་འཁོར་རྒྱལ་གྱི་ད་ལྟ། གསེར་ཟངས་ལས་གྲུབ་པའི་ད་ལྟ་རྗེ་བཙུན་བྱམས་པ་མགོན་པོའི་ད་ལྟ་སྐུ་ཚད་ཆ་བཞག་པ་ཡིན་ན་དཔེར་ན་མཐོ་བཅུ། དེ་འདྲའི་གི་ཚད་དང་ལྡན་པ་འདི་འདྲའི་བཞེངས་པ་ཡིན་ཟེར། རྣམ་ཐར་ནང་ལ་གསལ་ཡོང་གི་འདུག་ལགས་འདི་འདྲའི་ཚད་ག་ད། དགོན་པ་གསར་བཞེངས་གནང་ཡ་རེད་ཆོས་ཀྱི་འཁོར་ལོ་བསྐོར་ཡ་རེད་དེ་ནང་བཞིན་གི་གསན་བསམ་སློབ་གཉེར་གནང་ཡ་རེད་ཕྱག་དཔེ་ལྗགས་རྩོམ་གནང་ཡ་རེད་སོགས་པ་ཧ་ཅང་གི་མཛད་པ་ཆེ་རྒྱས་པོ་བྱུང་གི་རེད་ལགས་རེད། ལུང། ད་དགུང་ལོ་ལྔ་བཅུ་ཕེབས་གནང་བའི་སྐབས་ལ་ནི་སེ་རའི་མཁན་པོ་གནང་བ་ཡིན་ཟེར་བ། ལགས་རེད་ད་ཅི་གོང་ལ་ཞུས་པ་ནང་བཞིན་ད་བཀྲ་ཤིས་ལྷུན་པོའི་མཁན་པོ་གནང་ཡོད་རེད་དེ་ནང་བཞིན་གྱི་འབྲས་སྤུངས་ཀྱི་ཁྲི་པ་གནང་ཡོད་རེད་ད་དགུང་ལོ་ལྔ་བཅུ་ལ་ཕེབས་པ་གཅིག་སྟོང་ལྔ་བརྒྱ་ཉི་ཤུ་རྩ་ལྔ་ལོ་ལ་འཁེལ་གྱི་ཡོད་རེད་སྐབས་དེ་དུས་ཨ་ནི་སེ་རའི་མཁན་པོ་གནང་འདུག་དེ་མིན་ནས་ད་ལྟ་སེ་འབྲས་དགེ་གསུམ་མང་ཆེ་ཞིག་གི་མཁན་པོའི་དེ་འདྲའི་ཁྲི་པའི་མཛད་པ་དེ་འདྲ་བསྐྱངས་གནང་ཡོད་རེད་དེ་ནང་བཞིན་གྱི་དཔེར་ན་དགུང་ལོ་ལྔ་བཅུ་ང་གཉིས་ལ། ད་དུང་དཀར་ཚིག་མཛོད་ཀྱི་ནང་བྱས་པ་ཡིན་ན་ནི་དགུང་ལོ་ལྔ་བཅུ་ང་གཉིས་ལ་སྐབས་དེ་དུས་ད་ལྟ་སྡེ་སྲིད་ངག་དབང་བཀྲ་ཤིས་གྲགས་པ་ལ་སོགས་པ་ཁོང་རྣམ་ཚོས་གསོལ་བ་བཏབ་པ་བཞིན་ཞལ་བཞེས་ནས་ཨེ་ནས་སེ་ར་ཐེག་ཆེན་གླིང་གི་མཁན་པོ་གནང་བ་ཡིན་ཞེས་ཡོང་གི་འདུག་དེ་ཡིན་དུས་ད་ལོ་ཏོག་ཙམ་མ་མཐུན་པ་རེད་མ་གཏོགས་སེ་ར་ཐེག་ཆེན་གླིང་གི་མཁན་པོའི་ཐུགས་འགན་བཞེས་པ་འདི་ཡོངས་གྲགས་གཅིག་པ་རེད་ད་དགུང་ལོ་དྲུག་ཅུ་རེ་དྲུག་ལ་ཕེབས་པ་གཅིག་སྟོང་ལྔ་བརྒྱ་བཞི་བཞི་བཅུ་ལོ་ལ

ལགས་རེད་ད་དེ་ནས་དམིགས་བསལ་ད་འདི་གོང་ལ་ང་ཚོས་ད་ད་ཞུ་བའི་མ་བྱུང་ནས་ན་རེ་ད་དམིགས་བསལ་ག་རེ་རེད་ལབ་ཡིན་ན་དཔེར་ན་རྗེས་འཇུག་གི་སློབ་མ་ག་རེ་ག་རེ་གསོ་སྐྱོང་གནང་ཡོད་མེད་ཨེ་ནས་ཕྱག་བྲིས་ལྗགས་རྩོམ་ལ་སོགས་པ་དེ་འདྲས་ག་རེ་ག་རེ་གནང་ཡོད་མེད་ད་དེ་ཚོའི་གྲས་གཅིག་ཆགས་ཀྱི་ཡོད་རེད་དཔེར་ན། རྒྱལ་བ་དགེ་འདུན་རྒྱ་མཚོ་འདིས་ད་ཡང་དགོངས་པ་མྱ་ངན་ལས་འདས་པ་དེ་ཚོ་ལ་ཡང་ཕྱི་ཐང་གི་ད་གསུང་སྟངས་མི་འདྲ་ཁག་ཁ་ཤས་ཡིན་དགོས་ཟེར་གྱི་སྒྲོལ་དཀར་ལགས་གསུངས་པ་ནང་བཞིན་དགུང་ལོ་དྲུག་ཅུ་རེ་བདུན་བཞུགས་པ་དང་དྲུག་ཅུ་རེ་ལྔ་བཞུགས་པ་ལ་སོགས་པ་དེ་འདྲས་ཀྱི་གསུང་སྟངས་ཡོང་གི་འདུག་ཡིན་པས་ནས་ད་གཅིག་འདི་ང་ཚོ་རྒྱལ་རབས་ལོ་རྒྱུས་ཁག་ལ་བྱས་པ་ཡིན་ན་ད་ལྟ་གངས་ཅན་མཁས་དབང་རིམ་བྱོན་གྱི་མིང་མཛོད་དང་དུང་དཀར་ཚིག་མཛོད་ལ་སོགས་པ་དེ་ནང་བཞིན་ད་ལྟ་རྒྱལ་བ་སྐུ་འཕྲེང་རིམ་བྱོན་གྱི་ད་ཆོས་སྲིད་མཛད་རྣམ་དེ་དོན་དུ་གཞི་བཞག་བྱས་པ་ཡིན་ན་ནི་རྒྱལ་བ་དགེ་འདུན་རྒྱ་མཚོ་དགུང་ལོ་དྲུག་ཅུ་རེ་བདུན་ལ། བར་དུ་བཞུགས་པར་བྱས་ཨ་ནི་དགུང་ལོ་དྲུག་ཅུ་རེ་བདུན་ལ་ཕེབས་པའི་ད་ལྟ་གཅིག་སྟོང་ལྔ་བརྒྱ་བཞི་བཅུ་ཞེ་གཉིས་ལོའི་སྐབས་དེ་དུས་བོད་ཟླ་ཚོགས་རྩིག་གཡུ་བས་མཛད་བོད་ཟླ་གསུམ་པའི་ཚེས་བརྒྱད་ཉིན་མོ་དེ་ནི་འབྲས་སྤུངས་སུ་ཡང་སྐུ་མྱ་ངན་ལས་འདས་པ་རེད་ཅེས། གསུང་གི་འདུག་ཡང་གསུང་སྟངས་གཞན་དག་ཅིག་ལ་དགུང་ལོ་དྲུག་ཅུ་རེ་དྲུག་ལ་ཕེབས་པ་ཨ་ནི་གཅིག་སྟོང་ལྔ་བརྒྱ་བཞི་བཅུ་ཞེ་གཅིག་ལོ་ལ་ཨ་ནི་འབྲས་སྤུངས་ལ་ཡང་སྐུ་མྱ་ངན་ལས་འདས་པ་རེད་ཅེས། གང་ལྟར་ལོ་ཚིགས་དེ་ལོ་གཅིག་གི་ཁྱད་པར་དེ་འདྲའི་ཡོང་གི་འདུག་དུས་ཚོད་མ་གཅིག་པ་དེ་འདྲས། ད་མང་ཆེ་ཡོངས་གྲགས་རུ་བྱས་པ་ཡིན་ན་ནི་དགུང་ལོ་དྲུག་ཅུ་རེ་བདུན་བར་དུ་བཞུགས་པ་དེ། གཙོ་ཆེ་དང་ཁུངས་དག་པ་རུ་ཅིག་བརྩི་གི་ཡོད་རེད་ད་མཛད་རྣམ་ལ་ལ་ཕལ་ཆེར་ད་ག་རང་གསལ་བསྡད་ཡོད་རེད་དེ་ཡིན་དུས། གཙོ་བོ་ད་དགུང་ལོ་དྲུག་ཅུ་རེ་བདུན་མ་གཏོགས་བཞུགས་ཡོད་མ་རེད་དེ། གསུང་གི་མཛད་པ་རེད་འདི་ནང་བཞིན་ཆོས་ཀྱི་འཁོར་ལོ་བསྐོར་ཡ་རེད་འདི་ནང་བཞིན་དགོན་པ་ཕྱག་འདེབས་གནང་ཡ་ལ་སོགས་པ་འདི་འདྲ་ཧ་ཅང་གི། མཛད་པ་འཕྲིན་ལས་རྒྱས་པོ་བྱུང་ཡོད་རེད་འདི་ནང་བཞིན་གྱི་ད་དེ་ཚོའི་སྐོར་ཞིབ་རྒྱས་ཡང་མཁྱེན་དགོས་ཡོད་པ་ཡིན་ན། ནོ། གཟོད་ཡང་མུ་མཐུད་སྐུ་ཞུ། ཐུབ་བསྟན་ཡར་འཕེལ་ལགས་ལ་བཀའ་འདྲི་ཞུ་ཡ་དེ་ད་རྒྱལ་མཆོག་སྐུ་འཕྲེང་གཉིས་པ་དགེ་འདུན་རྒྱ་མཚོ་མཆོག་གིས་ད་ཕྱག་དཔེ་གསན་གཟིགས་གནང་ཡ་དང་དེ་འདྲས་ཅིག་གནང་བྱས་རྗེས་ཁྱོད་གཅིག་ད་བླ་མ་ག་ཚོད་ཙམ་ཞིག་བསྟེན་གནང་ཡོད་ན་ད་དེའི་སྔོན་ལ་རྒྱལ་མཆོག་སྐུ་འཕྲེང་དང་པོ་ང་ཚོ་ངོ་སྤྲོད་གནང་པའི་བརྒྱུད་རིམ་ནང་ལོགས་ལ་ད་བླ་མ་མང་པོ་ཞེ་པོ་ཅིག་བསྟེན་གནང་ཡོད་རེད་ལ་ཨཱ་དམིགས་བསལ་ད་རྗེ་ཙོང་ཁ་པ་ཆེན་པོ་མཆོག་གི་ད་སློབ་མ་གཙོ་བོ་ལ་གྱུར་གནང་བ་དེ་འདྲས་ཅིག་བྱུང་གནང་ཡོད་རེད་ད་རྒྱལ་མཆོག་སྐུ་འཕྲེང་གཉིས་པ་ཡང་ག་འདྲས་རེ་ཅིག་ཆགས་གནང་གི་ཡོད་ན།
ལགས་རེད་ད་འདི་རྒྱལ་བ་སྐུ་ཕྲེང་དང་པོའི་དམིགས་བསལ་གྱི་མཛད་པ་གཅིག་འདི་ད་ཅི་གོང་ལ་དགེ་རྒན་ལགས་གསུངས་པ་ནང་བཞིན་དེ། ཕལ་ཆེར་བླ་མ་དྲུག་ཅུ་ཐམ་པ་བསྟེན་གནང་ཡོད་རེད་དེའི་ནང་ནས་ད་ཐོག་མཐའ་བར་གསུམ་དུ་བཀའ་དྲིན་ཆེ་བའི་བླ་མ་གསུམ་ལ་སོགས་པ་འདི་འདྲས་ཀྱི་གསུངས་སྲོལ་ཡོད་རེད་ཡིན་པས་ན་རྒྱལ་བ་དགེ་འདུན་རྒྱ་མཚོ་ལ་ཡང་འདི་ནང་བཞིན་གྱི་བླ་མ་སྐྱེས་བུ་དམ་པ་དེ་འདྲས་མང་པོ་འདི་འདྲས་བསྟེན་པ་གནང་མི་འདུག་ད་གཙོ་བོ་དེ། དགེ་རྒན་བསྟེན་པའི་ནང་ནས་ཡབ་ཀུན་དགའ་རྒྱལ་མཚན་དེ་ནང་བཞིན་ཀུན་མཁྱེན་ཆོས་འབྱོར་དཔལ་བཟང་པཎ་ཆེན་ལུང་རིགས་རྒྱ་མཚོ་པཎ་ཆེན་ཡེ་ཤེས་རྩེ་མོ་དེ་ནང་བཞིན་གྱི་ད་ལྟ་འཇམ་དབྱངས་ལེགས་པ་ཆོས་འབྱོར་གནས་རྙིང་ཀུན་དགའ་བདེ་ལེགས་མཁས་གྲུབ་ནོར་བཟང་རྒྱ་མཚོ་ལ་སོགས་པ་དང་བླ་མ་བཅུ་ཡང་ཡོད་ཅེས་བསྟེན་གནང་བ་དེ་འདྲ་ཆགས་ཀྱི་འདུག་དེ་ནང་བཞིན་ཡང་བླ་མ་དེ་ཚོ་བསྟེན་པ་ཙམ་མ་ཟད་ད་ཁོང་རྣམ་ཚོའི་དྲུང་ནས་དབང་ལུང་མན་ངག་གི་རྒྱུན་གསན་ཡོད་རེད་དེ་ནང་བཞིན་གྱི་ད་ཅི་མདོ་སྔགས་རིག་གནས་དང་བཅས་པར་ཡང་གསན་བསམ་གནང་ཡོད་རེད་དེ་གནང་ཙམ་མ་ཟད་ཡང་གསུང་རྩོམ་ཡང་ཧ་ཅང་མང་པོ་ཞིག་ལྗགས་རྩོམ་གནང་ཡོད་ཅིང། ནང་དུ་ལངས། ལོངས་སུ་ལོངས་སུ། བྱས་ཙང་ཡང་གསུང་འབུམ་ལ་མཚོན་པ་ཡིན་ན་ནི་ལྗགས་རྩོམ་གནང་བ་ཡང་ག་ཚོད་ཙམ་ཞིག་གི་ཆ་གནང་གི་ན་ང་ཚོ་ཡང་སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་ནས་ངོ་སྤྲོད་ཞིག་གནང་རོགས་གནང། གནང། ད་ཡོང་ད་ད་ལྟ་རྒྱལ་བ་དགེ་འདུན་རྒྱ་མཚོའི་གསུང་རྩོམ་དེ་ང་ཚོས་ད་དཔེ་རིང་གཞི་བཞག་བྱས་པ་ཡིན་ན་པོད་གསུམ་ཙམ་གྱིས། ཞིག་ཡོད་རེད། ལྷག་པར་དུ་ད་ཅིའི་གོང་ཞུས་པ་ནང་བཞིན་རྒྱ་གར་གྱི་ཆུ་བོ་གང་གཱ་ཚུན་ཆད་སྙན་ངག་ལ་མཁས་པ་རྒྱལ་བ་དགེ་འདུན་རྒྱ་མཚོ་ཡང་ཞིག་བྱུང་ཡོད་མ་རེད་ཅེས་གསུངས་ཡོད་རེད། ད་ཡོངས་གྲགས་ཀྱི་གསུང་ད་ཅི་གོང་ལ་ཞུས་པ་ནང་བཞིན་ང་ཚོ་དཔེ་རིང་དབང་དུ་བཏང་བ་ཡིན་ན་པོད་གསུམ་རེད་དེ་དེང་སང་ང་ཚོ་དེབ་གཟུགས་དབང་དུ་བཏང་བ་ཡིན་ན་ཕལ་ཆེར་པོད་དྲུག་ཙམ་ཆགས་ཀྱི་ཡོད་རེད། དེའི་ནང་ལོགས་ནས་ད་པོད་དང་པོའི་ནང་ལ་གཙོ་བོ་དེ་རྒྱལ་བ་དགེ་འདུན་རྒྱ་མཚོ་རང་ཉིད་ཀྱི། རྣམ་ཐར་དེ་ཆགས་ཀྱི་ཡོད་རེད། དེ་ནས་འདི་ནང་བཞིན་གྱི་ད་རྗེ་ཀུན་དགའ་རྒྱལ་མཚན་གྱི་རྣམ་ཐར་རེད་དེ་ནས་བླ་མ་དང་བྱང་ཆུབ་སེམས་དཔའ་ལ་སོགས་པ་ས་ཡི་ཞིང་གསུམ་པ་དེ་འདྲས་ཀྱི་བསྟོད་ཚོགས་རིགས་མང་པོ་ཅིག་ལྗགས་རྩོམ་གནང་ཡོད་རེད། དེ་ནས་ད་གལ་གནད་ཆེ་ཤོས་གཅིག་དེ་ད་ལྟ་འཇམ་དཔལ་མཚན་བརྗོད་ཀྱི་འགྲེལ་པ། དེ་ནས་ད་ལྟ་གསང་འདུས་ཀྱི་བསྐྱེད་རིམ་ལ་སོགས་པ་ཐོབ་ཚོད་ཚང་མ་ལོ། གལ་གནད་ཆེ་གི་གསུང་རྩོམ་དེ་རེད་འདི་པོད་དང་པོའི་ནང་ལ་ཡོད་རེད་དེ་ནས་པོད་གཉིས་པའི་ནང་ལོགས་ལ། ཨེ་ནི་འཇིགས་བྱེད་ཀྱི་བསྐྱེད་རིམ་དང་ནཱ་རོ་ཆོས་དྲུག་གི་དམིགས་རིམ་དང་ཨེ་ནི་འཁོར་ལོ་སྡོམ་པའི་བསྐྱེད་རིམ་དང་བདེ་མཆོག། ད་ལྟ་དྲིལ་བུ་ལུགས་ཀྱི་ད་ལྟ་རྫོགས་རིམ་འདི་ནང་བཞིན་གྱི་ད་ཡི་དམ་སྒྲུབ་སྐོར་གྱི་རྗེས་གནང་གི་རིམ་པ་འདི་འདྲས་མང་པོ་ཞིག་ཡོད་རེད་འདི་ནང་བཞིན་གྱི་རབ་གནས་དང་ད་ཅི་གོང་ལ་ཞུས་པ་ནང་བཞིན་དྲང་ངེས་དཀའ་འགྲེལ་དགོངས་པ་རབ་གསལ་དབུ་མའི་རྣམ་བཤད་དགོངས་པ་རབ་གསལ་ལ་སོགས་པ་དོན་གཙོ་ལྟར་དུས་རྒྱུན་ངང་དུ་གདན་ས་ཁག་གི་ད་ལྟ་གཞུང་ཆེན་སློབ་གཉེར་གནང་མཁན་གྱི་སློབ་ཁྲིད་ལྟ་བུ་འདི་ལ་ཡང་དུས་རྒྱུན་གནང་བྱས་སློབ་སྦྱོང་གནང་གི་ཡོད་རེད་དེ་ནས་པོད་གསུམ་པའི་ནང་ལོགས་ལ་གལ་ཆེན་གཅིག་དེ་ད་ལྟར་སྟོང་ཉིད་བདུན་ཅུ་པའི་རྣམ་བཤད་རེད་དེ་ནང་བཞིན་གྱི་རྟེན་འབྲེལ་བསྟོད་པའི་ཚིག་དོན་རབ་ཏུ་གསལ་བྱེད་གྲུབ་མཐའ་རྒྱ་མཚོར་འཇུག་པའི་གྲུ་གཟིངས་སའི་ཐབས་ཀྱིས་ང་ཚོ་ཡི་བྲག་ཡེར་པར་ལྗགས་རྩོམ་གནང་བའི་གྲུབ་མཐའི་སྐོར་དེ་རེད་དེ་ནང་བཞིན་ད་དགེ་སློང་གི་བསླབ་བྱ་དང་སྨོན་ལམ་བདུན་ཅུ་པའི་ཊཱི་ཀ་ལ་སོགས་པ་དེ་ནང་བཞིན་གྱི་ད་བླ་མ་སྐྱེས་ཆེན་དམ་པ་དང་ཕན་ཚུན་གྱི་ཆབ་ཤོག་བསྐུར་བའི་སྐོར་ལ་སོགས་པ་དོན་ཚང་ལོ་ད་ལྟར་པོད་གསུམ་པའི་ནང་ཡོད་རེད་ད་འོ་འདི་འདྲས་ཀྱི་ད་ལྟར་པོད་ཆེན་པོ་བྱས་པ་ཡིན་ན་པོད་ཆེན་གསུམ་དེ་དེང་སང་བྱས་པ་ཡིན་ན་དེབ་གཟུགས་དབང་དུ་བཏང་བ་ཡིན་ན་པོད་དྲུག

གོང་ས་མཆོག་སྐུ་ཕྲེང་གཉིས་པ་རྒྱལ་བ་དགེ་འདུན་རྒྱ་མཚོ་རང་ཉིད་ཀྱི་རང་རྣམ་རེད་དེ་ནང་བཞིན་གྱི་ད་ལྟ་གོང་དུ་ཞུས་པ་ནང་བཞིན་སྟོད་ཆ་དེ་གཡང་པ་ཆོས་རྗེས་མཛད་ཨེ་སྨད་ཆ་དེ་ད་ལྟ་ཆོས་རྗེ་དཀོན་མཆོག་སྐྱབས་མཛད་པའི་གསུང་བཞི་པའི་དུང་སོ་ལས་ཡང་གཅིག་གར་ཚུགས་ལས་གཅིག་ཐུགས་སྣང་ཞེ་དྲག་མ་གནང་བ་བྱས་ཨེ་ནི་ཨེ་ན་མ་ལོ། གོང་མ་འདི་དང་འོག་མ་འདིའི་བར་དུ་ལ་ལོ་རྩིས་བརྩིས་ཡོང་དུས་ང་ཚོ་ལོ་རྩིས་འདི་གྲངས་ཀ་བརྒྱབ་ནས་བརྩིས་པ་ཡིན་ན་ལོ་གཅིག་གི་བར་ཁྱད་འདུག་ག་རེད་པ་བོད་ལོ་དང་ཕྱི་ལོ་བར་ལ་ཨོ་བྱས་ཙང་ཁོ་གིས། འདི་འདྲའི་ཐོག་ནས་ཁོ་ཞིབ་ཕྲ་འདི་ཐུགས་སྣང་མ་གནང་བ་བྱས་ལོ་བོད་ལོ་དང་ཕྱི་ལོ་བར་དུ་གི་ལོ་གཅིག་ཁྱད་པར་འགྲོ་གི་ཡོད་པ་འདི་ལ་ཐུགས་སྣང་མ་གནང་བ་བྱས་ཨེ་ནི་ཁ་ཐུག་བཀོད་གནང་བ་ཡིན་ཙང་ཨེ་ནི་ལོ་རེ་རེ་གི་འདིར་མར་ད་ལྟ་མཛད་པ་རྣམས་ཐག་ཐུག་ཁྱད་པར་ཞིག་འགྲོ་གི་འདུག་ཨོ་འདིའི་འགྲོ་སྟངས་འདི་འདི་འདྲ་རེད་ཤག་ལོང། ཨོ་ད་ལོ་དུས་ཀྱི་ཁྱད་པར་མ་གཏོགས་ཅིག་གི་མཛད་པ་ག་རེ་བསྐྱངས་གནང་བ་འདི་གས་ལ་ཁྱད་པར་བཅས་ཡོད་མ་རེད་ད་གཅིག་པ་གཅིག་རྐྱང་ཅིག་ཆགས་བསྡད་གི་ཡོད་རེད་པ།

སྐབས་དེ་དུས་རང་གི་ལྗགས་རྩོམ་གནང་བའི་ད་གིན་གོང་དུ་ཞུས་པ་ནང་བཞིན་གཡང་པ་ཆོས་རྗེ་དང་ཆོས་རྗེ་དཀོན་མཆོག་སྐྱབས་འདིའི་རྒྱལ་བ་དགེ་འདུན་རྒྱ་མཚོའི་ད་སྐུ་དུས་ཀྱི་མཁས་པ་ཆགས་ཀྱི་ཡོད་རེད་ད་ཁོང་རྣམ་ཚོ་སློབ་མའི་གྲས་ཆགས་ཀྱི་ཡོད་རེད་ཁོང་རྣམ་ཚོས་ལྗགས་རྩོམ་གནང་བ་དེ་དུས་སྐབས་དེ་ལ་ཡིན་པ་ཡིན་ཙང་དུས་ཚོད་ཐག་ཉེ་པོ་དང་ཁ་གསལ་པོ་རྒྱས་པོ་ཡོད་པ་ཡིན་ཙང་ད་དེ་ཚོ་ཁུངས་གཞི་ཆ་བཅོལ་བ་ཡིན་ན་སྐུ་ཁུངས་དག་པོ་དང་ཨེ་ནི་ཞིབ་ཕྲ་ཡོང་གི་ཡོད་རེད་དེ་ཡིན་དུས་ད་དེ་ཚོ་ལ་དམིགས་བསལ་ཆ་འཇོག་གནང་བ་ཡིན་ན་དགེ་མཚན་ཆེ་ཡོད་རེད་ད་ཕྱིས་སུ་བྱས་ཙང་ང་ཚོ་ཡང་རྣམ་ཐར། སྙིང་བསྡུས་ཕྱོགས་བསྒྲིགས་བྱས་པ་དང་ཡང་རྒྱལ་རབས་ལོ་རྒྱུས་ཁག་སོ་སོ་ལ་ཡང་ཏོག་ཙམ་ཞིབ་པ་མ་བྲིས་པའི་ཡོན་ཏུ་སྐུ་ཞིབ་ཕྲ་ཡི་གེའི་ནང་ལ་རྒྱས་པོ་ཡོད་པ་ཡིན་ཙང་འདི་ནང་ལ་ཡང་ཅིག་ཟེར་ཡས་ཀྱི་གོ་སྐབས་དེ་ནས་མི་འདུག་ཅིག་དོད་རྩིས་མ་བཏང་ངང་འདི་འདྲས་མ་བྲིས་པའི་དབང་གིས་ཨ་ནི་མ་བྲིས་པའི་ཆ་འདི་འདྲས་རེད་ཤག་ལོང། ལགས་ལགས་སོ། ཨ་ནི། དེ་ཕྱི་གོང་ལས་ང་ཚོས་ཡང་རྒྱལ་མཆོག་སྐུ་འཕྲེང་གཉིས་པ་དགེ་འདུན་རྒྱ་མཚོ་མཆོག། ད་གི་སྐུ་དུས་ལ་ཡང་བོད་ཀྱི་སྤྱི་ཚོགས་ཀྱི་ཡང་རྣམ་པ་དང་འདི་གས་རོབ་ཙམ་རོབ་ཅིག་གི་འདུག་སེ་སྐུ་ངོ་ཞྭ་སྒབ་པས་ངོ་སྤྲོད་གནང་བའི་ནང་ལོགས་ནས་འདུག་སེ་ཅིག་ཤེས་རྟོགས་བྱུང་ཡོད་ལ་ད་སྐུ་ཞབས་ཐུབ་བསྟན་ཡར་འཕེལ་ལགས་ཡིན་པ་ཡིན་ན་ནི་ད་ལྟ་ད་རྒྱལ་བའི་ནི་གསུང་འབུམ་དང་འདི་གས་ཀྱི་ཕྱོགས་སྒྲིག་གནང་བའི་བརྒྱུད་རིམ་ནང་ལོགས་ལ་ད་རྒྱལ་མཆོག་སྐུ་འཕྲེང་གཉིས་པའི་སྐུ་དུས་ཀྱི་ཅིག་གི་ཆབ་སྲིད་ཀྱི་གནས་སྟངས་དང་སྐབས་དེ་དུས་ཀྱི་སྤྱི་ཚོགས་ཀྱི་གནས་སྟངས་ཆབ་སྲིད་ཀྱི་གནས་སྟངས་འདི་ཚོ་ཡང་ག་འདྲར་ཅིག་གཟིགས་ཀྱི་ཡོད་ན། ནང་ད་སྤྱི་ཚོགས་ཀྱི་གནས་སྟངས་དང་ཆབ་སྲིད་གནས་སྟངས་སོགས་ད་ཅི་སྐུ་ངོ་ཞྭ་སྒབ་པས་བཀའ་གནང་བ་ནང་བཞིན་རེད་ད་ཡོངས་གྲགས་ཀྱི་རྒྱལ་རབས་དང་ལོ་ཚིགས་དང་སྐབས་དེ་དུས་ཀྱི་ང་ཚོ་དབུས་དང་གཙང་གཉིས་ཀྱི་བར་དུ་གི་རྙོག་དྲ་དེ་ནང་བཞིན་ཡང་ལྷོ་ཁ་དང་ད་ལྟ་ཀོང་པོའི་ཕྱོགས་ཀྱི་འོལ་ཁ་དང་ཀོང་པོའི་ཕྱོགས་ལ་ཡང་ཡང་ནང་འཁྲུག་གི་རྙོག་དྲ་དེ་ནང་བཞིན་ཆོས་ལུགས་དབང་དུ་བཏང་བ་ཡིན་ན་ཡང་ཡང་བཀའ་བརྒྱུད་པ་དང་དགེ་ལུགས་པའི་བར་གྱི་རྙོག་དྲ་ལ་སོགས་པ་ང་ཚོ་ནང་ཁུལ་གྱི་ཅིག་མ་མཐུན་པའི་ཆོས་ལུགས་ཀྱི་འཐེན་འཁྱེར་ཡིན་ན་རེད་ལུང་ཚན་གྱི་འཐེན་འཁྱེར་ལ་སོགས་པ་དེ་འདྲས་གནང་བྱས།

སྐུ་དུས་ཀྱི་བོད་གངས་ཅན་ལྗོངས་ཀྱི་ཆབ་སྲིད་ཀྱི་གནས་བབ་དང་སྤྱི་ཚོགས་ཀྱི་གནས་སྟངས་དང་དེ་སྐབས་ཀྱི་ནང་འཁྲུག་གི་དུས་ཚོད་བལྟས་པ་ཡིན་ན་ད་དུས་ཚོད་དེ་ནས་ང་ཚོ་ཅིག་ཆོས་དང་རིག་གཞུང་ཡིན་ན་རེད་བོད་མི་མཐུན་སྒྲིལ་ཡིན་ན་རེད་ཨེ་ནི་རྒྱལ་ཁབ་ཀྱི་ད་མངའ་ཐང་དང་ས་མཚམས་སྲུང་སྐྱོབ་བྱེད་ཡས་ལ་སོགས་པ་མང་པོ་ཅིག་ལ་འཐུས་ཤོར་ཕྱིན་པའི་རྒྱུ་རྐྱེན་དེ་ད་ང་ཚོ་ནང་ཁུལ་མ་འདུམ་པའི་དབང་གིས་ཡོང་གི་ཡོད་པ་ཡིན་ད་དེ་ཡིན་དུས་ད་ང་ཚོ་འདས་པའི་ལོ་རྒྱུས་ལ་ཡང་བསླབ་བྱ་བླངས་བྱས་ད་མ་འོངས་པ་ལ་ང་ཚོས

ཕྱོགས་བསྡོམས་གཅིག་གནང་རོགས་གནང་ཞུ་ཡི་ད་ང་ཚོའི་འདུག་སེ་མར། རྒྱལ་མཆོག་སྐུ་འཕྲེང་གཉིས་པ། དགེ་འདུན་རྒྱ་མཚོ་མཆོག་གིས་ད་མཛད་པ་དེ་གས་འདུག་སེ་མཇལ་དུས་ཐོག་མ་ཅིག་གི་ང་རང་ཚོ་དོ་སྣང་བྱུང་ཡ་ར་གཅིག་དེ་ཡིན་པ་ཡིན་ན་ནི་མཛད་པ་རྒྱ་ཆེ་ཤོས་གཅིག་དེ་ད་ཆོས་འཁོར་རྒྱལ་གཙུག་ལག་ཁང་བཞེངས་གནང་ཡ་དང་ནི་དེ་ནས། འབྲས་སྤུངས་དང་སེ་ར་ལ་སོགས་པའི་ད་ཁྲི་པ་གནང་ཡ་རེད་ཨ་ནི་དགའ་ལྡན་ཕོ་བྲང་ཞུ་ཡག་གི་མཚན་འདི་སྐབས་དེ་དུས་ད་གསོལ་གནང་བ་དེ་བཞིན་ཨ་ནི་ཡང་སྐབས་དེ་དུས་ཀྱི་ད་སེ་འབྲས་ཀྱི་དགེ་འདུན་པ་ཚོ་སྨོན་ལམ་ལ་ཞུགས་མ་ཆོག་ཅེས་བཀག་འགོག་ལོ་ཉི་ཤུ་ཙམ་ཅིག་གི་རྗེས་ལ་ཡང་བསྐྱར་བསྐྱར་གསོ་ཐུབ་པ་འདི་འདས་རྗེས་ཀྱི་ཆེད་དགོངས་དེ་གའི་ཐོག་ནས་ད་མཛད་པ་སྙིང་བསྡུས་འདི་ཡང་སྐུ་ཞོགས་པའི་ང་ཚོ་ནི་ད་ལྟ་ཡང་མདོར་བསྡུས་ཀྱི་ངོ་སྤྲོད་ཞིག་གནང་རོགས་གནང། འོ་ད་ག་རེད་ད། ཐོག་མ་ཅིག་དང་རྒྱལ་བ་དགེ་འདུན་རྒྱ་མཚོའི་མཛད་པ་རྣམ་ཐར་ནང་ནས་ཅིག་སྐུ་བལྟམས་པ་དང་དེའི་རྗེས་ལ་ཡང་ཡབ་ཀྱི་དྲུང་ནས་བཀའ་ཆོས་གསན་ཡ་རེད་དེ་ནང་བཞིན་ཡང་གཟིགས་མོ་གཟིགས་གནང་ནས་རྗེས་ལ་ཡང་རབ་བྱུང་དང་བསྙེན་རྫོགས་ལ་སོགས་པའི་སྡོམ་པ་བཞེས་གནང་ཡ་རེད་དེའི་རྗེས་ལ་ཡང་ཆོས་འཁོར་རྒྱལ་དགོན་པ་ཕྱག་བཏབ་པ་དེ་ནང་བཞིན་གྱིས་ད་མངའ་དྭགས་རྒྱལ་གསུམ་ཚང་མ་ལོ་ཕྱག་བཏབ་པ་རེད་དེ་ནང་བཞིན་ད་ལྟ་ལྷ་མོའི་བླ་མཚོའི་གནས་སྒོ་འབྱེད་ཡ་དེ་ནང་བཞིན་ཡང་བཀྲ་ཤིས་ལྷུན་པོའི་ད་ད། མཁན་པོའི་ད་ཁྲི་ཐོག་ལྔ་པ་ལ་ཕེབས་ཡག་དེ་ནང་བཞིན་གདན་ས་སེ་འབྲས་ད་འབྲས་སྤུངས་ད་སེ་ར་གཉིས་ཀྱི་མཁན་པོ་གནང་ཡ་ལ་སོགས་པ་དེ་ཚོ་ད་འབྲས་སྤུངས་ཆ་བཞག་པ་ན་འབྲས་སྤུངས་ཀྱི་གདན་ས་དགུ་པ་དེ་ཚོ་གནང་བ་རེད། དེ་ནང་བཞིན་ཡང་ང་ཚོ་མཛད་པའི་ནང་ད་གལ་ཆེ་གཅིག་དེ་ད་ཅི་གོང་ལ་ཞུས་པ་ནང་བཞིན་རེད་དཔེ་ན་གསུང་ཆ་བཞག་པ་ཡིན་ན་ད། མཛད་པ་ཀུན་ལས་གསུང་གི་ནི་མཛད་པ་མཆོག་ཡིན་གསུངས་པ་ནང་བཞིན་ད་གསུང་གི་མཛད་པར་ཆ་བཞག་པ་ཡིན་ན་པོད་ད། དཔེ་རིང་གསུམ། དེབ་གཟུགས་བྱས་པ་ཡིན་ན་པོད་དྲུག་ཟེར་དེ་འདྲའི་ཅིག་ལྗགས་རྩོམ་གནང་ཡོད་རེད་དེ་ནང་བཞིན་ཡང། རྗེས་འཇུག་གི་སློབ་མར་ཆ་བཞག་པ་ཡིན་ན་མཁས་གྲུབ་སྐྱེས་བུ་དམ་པ་འདི་འདྲའི་མང་པོ་ཅིག་གསོ་སྐྱོང་གནང་ཨ་ནི་ཡང་དགོན་པ་ཕྱག་བཏབ་པ་ལ་ཆ་བཞག་པ་ཡིན་ན་ཧ་ཅང་གི་མང་པོ། དགོན་པ་ཕྱག་བཏབ་པ་ཙམ་མ་ཟད་ཡང། ནང་ལོགས་གི་རྟེན་དང་བརྟེན་པར་བཅས་པ། གསར་བཞེངས་གནང་ཡག་ལ་སོགས་པ་འོ་རེད་དེ་འདྲའི་མང་པོ་ཅིག་གནང་ཡོད་རེད་དེ་ནང་བཞིན་ད་ཨ་མདའ།

རྒྱལ་དབང་སྐུ་ཕྲེང་རིམ་བྱོན་དང་དེ་མ་ཡིན་པའི་བླ་མ་སྐྱེས་ཆེན་དམ་པ་དེ་ཚོའི་མཛད་པ་རྣམ་ཐར་དེ་ཚོ་ང་ཚོ་དྲ་རྒྱའི་སྒང་ནས་བཙལ་བ་ཡིན་ན་བཙལ་ཆོག་ཆོག་དང་ཀློག་ཆོག་ཆོག་ཡོད་རེད་དེ་ནང་བཞིན་ད་ལྟ་རྒྱལ་དབང་སྐུ་ཕྲེང་དང་པོ་ནས་བྱས་པ་གཅིག་གིས་སྐུ་ཕྲེང་བཅུ་བཞི་པ་ཆེན་པོའི་བར་དུ། རྒྱལ་དབང་སྐུ་ཕྲེང་རིམ་བྱོན་གྱི་གསུང་པོད་གསུང་དང་ད་རྣམ་ཐར་ཆ་ཚང་བསྡོམས་པའི་པོད་བརྒྱད་ཅུ་ཐམ་པ་ཅིག་ཉིས་སྟོང་ལོ་བཅུ་བཞི་ལོ་ལ་ད་ལྟ། དགུང་ལོ་བརྒྱད་ཅུ་ལ་ཕེབས་པའི་ཨ་ནི་གྱ་སྟོན་གྱི་ད་སྐབས་ལ་གྲྭ་ཚང་ནས། སྐུ་ཕྲེང་རིམ་བྱོན་གྱི་གསུང་འབུམ་དང་རྣམ་ཐར་དེ་ཆ་ཚང་ཕྱོགས་བསྒྲིགས་བྱས་ནས་དཔར་སྐྲུན་གནང་ཡོད་རེད་ད་དཔར་སྐྲུན་གནང་ཙམ་མ་ཟད་ཨ་ནེ་རྣམ་ཐར་གང་ཡོད་དེ་ཆ་ཚང་སྐབས་དེ་དུས་ཕྱོགས་བསྒྲིགས་ཞུས་ཕྱོགས་བསྒྲིགས་ཞུས་ཙམ་མ་ཟད་དེང་སང་ང་ཚོས་གློག་ཀླད་དང་ཁ་པར་གྱི་མཐུན་རྐྱེན་ཙམ་ཡག་པོ་ཡིན་ཙང་དེ་ཚོའི་ཐོག་ནས་ད་གློག་རྡུལ་འཕྲུལ་དེབ་ཀྱི་ཐོག་ནས་ཡང་ཀློག་ཡས་ལ་སོགས་པ་དེ་འདྲའི་མཐུན་རྐྱེན་བསྐྲུན་ཡོད་རེད་དེ་ཡིན་དུས་དེ་ཚོའི་ཡང